གླིང་བུ་ཟེར་ནའམ་དུས་ཚོད་བཏང་སྟེ་གོང་དཀར་ལ་འགྲོ་སྐོར། དུང་ལ་སོགས་པ་རོལ་མོའི་བྱེ་བྲག་སྣ་ཚོགས་པ་དཔག་ཏུ་མེད་པ་གྲུབ་སྟེ་གླུ་གར་བཅས་ཀྱི་རོལ་མོ་རྣམས་བརྡུངས་པས། ཆུ་ཡི་ཁམས་ཐམས་ཅད་རོལ་མོའི་དབྱངས་ཀྱིས་རྒྱས་ཤིང། སྒྲ་དབྱངས་དེ་དག་གིས། བླ་མ་ལྷ་ཚོགས་རྣམས་ཀྱི་ཐུགས་རྗེ་བསྐུལ་བ་དང་རིགས་དྲུག་གི་སེམས་ཅན་ཐམས་ཅད་ལ་ཆོས་ཀྱི་སྒྲ་དབྱངས་རང་རང་གི་སྐད་དུ་སྒྲོག་པ་ལ་སོགས་པ་རྒྱ་ཆེ་རུ་འབབ་བསམ་པའི་རྡོར་དྲིལ་རྣམས་ལས་བྱ་བྱེད་སྐྱོང་བ་དང་སོགས་ནས་ཕུལ་བས་བླ་མ་ལྷ་ཚོགས་རྣམས་ཀྱི་ཐུགས་རྒྱུད་ལ་ཟག་མེད་ཀྱི་བདེ་བ་ཁྱད་པར་ཅན་སྐྱེས་ཤིང་བདེ་བ་དེ་གནས་ལུགས་སྟོང་པ་ཉིད་ལ་ཆུ་ལ་ཆུ་བཞག་ལྟར་དབྱེར་མེད་དུ་ཞུགས་པས་བླ་ན་མེད་པའི་མཆོད་པས་མཉེས་པར་བསམས་ལ་མཆོད་ལྷ་ནི་སྙིང་གར་དུ་བསྡུ་མཆོད་པ་རེ་རེ་ནས་མཆོད་ལྷ་སྤྲོ་ཞིང་བསྡུ་བ་ནི་འདུས་པའི་རྩ་རྒྱུད་ལས་བརྗོད་ནས་རྡོ་རྗེ་སྤྲོ་བ་ནི་རྒྱུད་རྫོགས་ནས་རབ་ཏུ་བསྡུ་བར་བྱ། གསང་འདུས་པའི་རྩ་རྒྱུད་ནས་གསུངས་པ་རེད་བ།

འཇམ་པའི་རྡོ་རྗེ་སྤྱན་དྲངས་བྱ་དཀྱིལ་འཁོར་བ་དང་ཡང་དག་སྟེ་དཀྱིལ་འཁོར་དབུས་སུ་སྤྱན་དྲངས་བ་རང་གི་གདན་གྱི་དབྱེ་བ་ལ་བཞུགས་ཤིང་ཡང་དག་མཆོད་པར་བྱ། རང་རང་སྔགས་དང། རང་རང་སྔགས་དང་རིམ་གྱིས་བྱས་ལྷ་ཡི་མེ་ཏོག་སོགས་ཀྱིས་མཆོད། རང་རང་སྔགས་དང་རིམ་གྱིས་བྱས་ལྷ་ཡི་མེ་ཏོག་སོགས། རྗེ་ཐམས་ཅད་མཁྱེན་པ་སངས་རྒྱས་ཉིད་ཀྱིས་དཀྱིལ་ཆོག་རྣམས་སུ་ཡང་ལྷ་ཡི་མེ་ཏོག་དམ་པ་འདིས་དཀྱིལ་འཁོར་མཆོད་པ་བགྱིད་པར་བགྱི། ལྷ་ཡི་མེ་ཏོག་དམ་པ་འདིས་ང་ཚོས་བྱ་རྒྱུད་ལྟ་བུ་ཅིག་ལ་ཆ་བཞག་གི་ཡིན་ན་ལྷ་ཡི་མེ་ཏོག་ཟེར་ཏེ། ལྷ་ཡུལ་ནས་བྱུང་ཡག་གི་མེ་ཏོག་ཡིད་དུ་འོང་བ། མེ་ཏོག་ཀུ་མཱ། ཀུ་མུ་ད་ཟེར་ནའམ་འོ། མེ་ཏོག་པད་མ་ཟེར་ནའམ་ཨུཏ་པ་ལ་ཟེར་ནའམ་འོ་དེ་ཚོ་འདྲ་ཅིག་ལ་ཟེར་གྱི་ཡིན་པ་རེད། པད་མ་དང་ཨུཏ་པ་ལ་དང་ཀུ་མུ་ད་དང་དེ་ཚོ་འདྲ་ཅིག་ལྷ་ཡི་མེ་ཏོག་ཟེར་ཏེ་དེ་འདྲ་བྱས་ཟེར་གྱི་ཡིན་པ་རེད། ད་ལྟ་དེས་སྔགས་བླ་མེད་ནང་བཞིན་བྱས་པ་ཡིན་ན་ལྷ་ཡི་མེ་ཏོག་དམ་པ་འདིས་ཟེར་དེ་ལྷ་དེ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ལ་བཞག་ནས་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་བདེ་སྟོང་གི་ཡེ་ཤེས་དེ་ཉིད་མེ་ཏོག་གི་རྣམ་པར་ཤར་བ། ལྷ་ཡི་མེ་ཏོག་དམ་པ་འདིས་ཟེར་དེ་ཡིན་པ་རེད། དཀྱིལ་འཁོར་མཆོད་པ་བགྱིད་པར་འཚལ་ཐུགས་ནི་བརྩེ་བས་ཉེར་དགོངས་ལ་མགོན་པོ་མཆོད་པ་འདི་བཞེས་ཤིག་ཞེས་སོགས་ཉེར་སྤྱོད་དང་མེ་ཏོག་མཆོད་པ་འབུལ་ཚུལ་གསུངས་པ་ལྟར་ཡིན་ཞིང་ལྷ་ཡི་མེ་ཏོག་ཅེས་པ་ཡང་ཐུན་མོང་བ་ལྟར་ན་ལྷ་རྫས་ཀྱི་མེ་ཏོག་དང་ཐུན་མོང་མ་ཡིན་པ་ནི་ངེས་དོན་གྱི་ལྷ་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་མེ་ཏོག་གི་རྣམ་པར་ཤར་བ་ལ་བྱེད་གསུངས་ཉེར་སྤྱོད་དང་མེ་ཏོག་མཆོད་པ་དེ་ལྟར་འབུལ་བའི་ཚེ་ན་སྔགས་དང་ཕྱག་རྒྱ་དང་བཅས་ཏེ་འབུལ་བར་རྒྱུད་ལས་གསུངས་ཤིང། འོ་དེས་ད་གིན་ཕྱག་རྒྱ་དེ་བྱས་རེད་ཨརྒྷཾ་ཟེར་དེ་འདུག་སེ་བྱས། པཱདྱཾ་ཟེར་ད་གིན་ལོ་ཚགས་བྱས་ཨཱཉྩ་མ་ནཾ་བྱས་པྲོཀྵ་ཎཾ་བྱས། པུཥྤེ་ཟེར་དེ་གོ་ཡ་ནི་ང་ཚོ། སྦྲུལ། མེ་ཏོག་དེ་འདྲ་ཡོད་པ་ཡིན་ན་མེ་ཏོག་གང་ཡང་ཕེབས། མེ་ཏོག་མེད་པ་ཡིན་ན་ཏོག་སུ་ཕྱག་འགྱེད་བྱེད་པ་དེ་མེ་ཏོག་ལྟོ་བའི་ཕྱག་འགྱེད་དེར་བ། བདུད་དཔལ་ཟེར་དེ་སྐོར་ལ་བླ་མའི་ལས་ཡིན་ན་ཏོག་སུ་བྱེད་པ་དེ་ནི་དཔལ་བཟང་བས་ཀྱི་ཕྱག་འགྱེད། དཔལ་བཟང་བས་ཀྱི་ཕྱག་འགྱེད་རེད་ཟེར་ཏོག་སུ་བྱེད་དེ་བདུད་དཔལ་བླ་མའི་དང་ལྗགས་རྒྱུད་གཉིས་ཏོག་སུ་འདྲ་གི་མ་རེད་བ། ལྗགས་རྒྱུད་འདྲ་གི་མ་རེད། དེ་ནས་མར་མེ་ཕེབས་བས་དེ་ཡིན་ཟེར་ན་མར་མེ་ལས་སྡེ་དཔོན་སྲིད་གི་བ་རེད། སྡེ་ཆོས་ལས་ཡིན་ན་སྡེ་དཔོན་སྲིད་གི་རེད། འཇིགས་བྱེད་ལས་ཡིན་ན་ཨ་ལོང་ཀི་སྲིད་གི་རེད་བ་དེ་གང་ལྟར་ཀྱང་ནི་མར་མེ་ཕེབས་ཡོད་ཀྱི་དེའི་ཆེད།

སྤྲོ་རྒྱུ་དང་དེ་འདྲ་ཡོད་པ་ཡིན་ན་སྤྲོ་སྤྲོ་རྒྱུ་མེད་པའི་ལག་པ་སྟོང་པ་ཡིན་ན་འདུག་སེ་བྱས་ནས་ཨ་ནི་སྒྲོན་མེའི་ཕྱག་རྒྱ་བྱེད་པ་རེད་ཟེར་དེ་ཕྱག་རྒྱ་དང་བཅས་པ་འབུལ་ཟེར་དུས་འོ་འབུལ་བར་རྒྱུད་ལས་གསུངས་ཤིང། རྗེ་ཐམས་ཅད་མཁྱེན་པས་བདེ་གསང་འཇིགས་གསུམ་གྱི་དཀྱིལ་ཆོག་ཏུ་ཡང་དེ་ལྟར་གསུངས། འདིར་སྔགས་ལ་སོགས་པ། སྔགས་ལ་སོགས་པ་མ་མཛད་པ་ནི། བདག་ལྟ་བུ་བློ་དམན་རྣམས་ཀྱིས་གཟུང་སླ་བའི་ཆེད་དུ་བསྡུས་ནས་མཛད་ཅེས། ད་ལྟ་དེ། སྔགས་ཀྱི་མཆོད་པ་དེ་ཡོངས་སུ་རྫོགས་པ་གོང་མ་ཚོང་འདུས་བར་དུ་བླ་མ་མཆོད་པ་གོང་ལ་བདུད་བཏུལ་བསྟན་ནོ་ལ། སྔགས་དེ་མ་བཞག་པ་ཅིའི་ཕྱིར་ནི། སྡོང་བུ་སེམས་མ་ཁྲོ་བོ་དཔལ་ལེན་པ་རྫི་བུས་མེ་ཏོག་ས་ཐོག་བབས་ན་ཀོང་སའི་ཐུགས་སུ་འདུས་པས་དེ་ཡིན་ན། ལས་དང་པོ་བ་ངོ་ཅོག་གཟུངས་ལས་ལྷ་ཡི་ཆེད་དུ་བྱས་ནས་གསུངས་པ་རེད། དུས་ཁྱད་པར་ཅན་ལ་བླ་མ་མཆོད་པ་ཡི་སྒོ་ནས་ཚོགས་མཆོད་བྱ་བ་དང། རིམ་པ་གཉིས་ཀྱི་ཁྲིད་བསྐྱང་བའི་སྐབས་བླ་མ་མཆོད་པ་ཡི་སྒོ་ནས་ཚོགས་མཆོད། བྱ་བ་ལ་སོགས་པ་ཚེ་རྡོར་དྲི་བཟང་ནས་ཉེས་སྐྱོན་སོ་སོ་ཡི་ཆ་འཇག་ཏུ་བྱས་ནས་མཛད་རྒྱུ་ཡོད་དོ། དུས་ཚོད་ཁྱད་པར་ཅན་དཔེར་ན་ང་རང་ཚོ་ག་ཚོད་ཟེར་ན་ཞེས་བྱས། ཚེས་བཅུ་ཉེར་ལྔ་འདྲ་བོ་དང། ཚེས་བཅོ་ལྔ་དང་ཚེས་པ་བརྒྱད་འདྲ་བོ་དང་དུས་ཚོད་གྲངས་དེ་ཡིན་ན་མཆོད་པ་བཟང་པོ་དེ་འདྲ་རེ་རེ་ཕུལ་དགོས་རེད། དེ་རེ་བསྐུལ་བས་ཉེས་སྐྱོན་རི་མོ་དང་བཅས་པ་ཚིག་དེ་དག་ནི་གསང་འདུས་དང་བདེ་མཆོག་གི་ཆོས་ཁྲིད་ཡིན་ནོ་ཅེས་གནད་བསྡུས་པར་མངའ་ཞེས། ད་ལྟ་བླ་མ་མཆོད་པ་དང། དེ། མཆོད་པ་དེ་ཚོ་ཡིན་ན་གཙོ་བོ་གཙོ་བོ་ནི་བདེ་མཆོག་གི་མཆོད་པ་དེ་རེད། མཆོད་ཁྲི་ཚང་མ་དང་བཅས་བདེ་མཆོག་གི་རྒྱུད་བསྡུས་པ་ཡིན་གྱི་རེད་པ། སྔོན་འགྲོ་དེ་ཡིན་ན་འཇིགས་བྱེད། དེ་ནས་དངོས་གཞི་དེ་གསང་བ་འདུས་པ། ཡན་ལག་མཆོད་པ་ལ་སོགས་པ་དེ་ཚོ་བདེ་མཆོག་རྒྱུད་ནས་བསྡུས་པ་ཡིན། དེ་ཡིན་ཙང་གསང་བདེ་འཇིགས་གསུམ་གསུམ་ཀ་ཡི་ཉམས་ལེན་དེ་བླ་མ་མཆོད་པའི་ནང་ཚང་བ་ཡིན། སྔོན་འགྲོ་འཇིགས་བྱེད་ཟེར་དེ་ག་རེ་ཟེར་ན། གོང་ལ་ནི་ལྷ་བསྐྱེད་ཡས་དང།

ཏིང་འཛིན་པས་ལན་གསུམ་ཚང་མ་དགའ་ལྡན་ཡངས་པ་ཅན་རྒྱག་བྱས་ནས་དགའ་ལྡན་ཡངས་པ་ཅན་ནང་ལ། དཀྱིལ་འཁོར་གྱི་སྒྲུབ་མཆོད་དེ་སྣ་ཚོགས་སྒྲུབ་བྱས་བྱས་ནས་དཀྱིལ་འཁོར་མང་པོ་ཞེ་པོ་ཅིག་བཞག། དེ་འདྲ་བྱས་དེ་ག་ལ། ང་རང་ཚོ་ཉིན་མོ་མི་ཡིས་བརྩིགས་པ་ལས་བྱ་བ་ཚེ་ན་ཀོ་ལྷ་ཡིས་བརྩིགས་པ་དེ་མོ་རྣམས་ཀྱི་རྩིས་བར་བྱས། མཁའ་འགྲོ་མ་རྣམས་ཀྱི་ལས་ཀ་བྱེད་གར་ཕེབས་དེ་ག་ལ་གླུ་ལེན་བྱས་ནས། ཏིང་འཛིན་པས་ཇི་སྲིད་དེ་གླུ་ལེན་གྱིན་ལེན་གྱིན་བྱས་ནས་ཕྱག་ལས་གནང་བར་ཕེབས་ཏེ་རྗེ་རིན་པོ་ཆེ་དེ་བཟང་བྱས་ནས།

ལྔ་བཅུ་ང་དྲུག་པ་ཡི་མི་དང་ལྔ་བཅུ་ང་དྲུག་པ་ལས་དེ་བཞིན་ཕྱི་དང་ནང་གི་ནི་གཉི་ག་ཡང་ནི་མི་དམིགས་པ་གཟུགས་ལ་སོགས་སུ་བྱས་ནས་ནི་ལྷ་རྣམས་ལ་ནི་དབུལ་བར་བྱ་ཡུལ་ནི་ལྔ་ནི་ཉིད་ནི་སྟེ། རྒྱུ་ལྔ་ངེས་པར་འབྱུང་བ་ནི། ངེས་པར་འབྱུང་བ་ནི་མེ་ལོང་ཀློང་དུ་བཟླས་པ་རུ། འདོད་པ་ལྔ་ནི་སྤྱོད་པར་བྱེད། དབང་པོ་ཡང་དག་གང་ལོངས་སྤྱོད་སྒྲུབ་པ་པོ་ནི་ཡོད་དོ་པོ་དེ་དག་ཐམས་ཅད་བསྡུས་བྱས་ཏེ་མཉེས་པ་བསྐྱེད་ནས་དབུལ་བར་བྱ། ཡང་དག་དགའ་བའི་མེ་ཏོག་གིས་རྡོ་རྗེ་ཉི་མ་མེ་ཏོག་འབྱུང། མེ་ཏོག་བདག་ཉིད་ལ་སྤྱོད་པ་རྡོ་རྗེ་གསུང་གི་དོང་ཚུལ་མཆོད། སྣང་སྟོང་ཚུལ་ཡོད་མ་ཡིན་ཞེས་དེ་ལྟར་སྟོང་ངོ་མི་ཡིན་ནི་ངེས་པར་སྲིད་པ་དེ་ནི་དཔེ། ཚུལ་གྱི་རྡོ་རྗེ་ལ་ནི་བས་ཞེས་གསུངས་པའི་དོན་སྤྱི་སྟོང་གཅིག་བྱེད་པ་རྡོ་རྗེའི་དབྱངས་སུ་མཛད་པ་ནི་གསུང་དབྱངས་ཁོ་ནར་ཨིནྡྲ་ནཱི་ལ་ནོ་ཟེར་བ་སྟེ་ད་ལྟ་རྒྱུད་རྡོ་རྗེ་ཕྲེང་བ་ལས་ཚིག་གཅིག་ཏུ་ང་རྡོ་རྗེ་ཕྲེང་བ་ལེའུ་ལྔ་བཅུ་ང་དྲུག་པ་ལས་དེ་བཞིན་ཕྱི་དང་ནང་གི་ནི་གཉིས་ཀ་ཡང་ནི་མི་དམིགས་པ་ཟེར།

རང་གི་སེམས་དེ་ཡ། སེམས་དེའི་སྒོ་ནས་དམིགས་པ་བྱེད་ཙ་ན་ནི་ཕུལ་ཡས་དེ་རེད་མ་གཏོགས་ཕྱི་ཡི་མཆོད་རྫས་དེ་ཚོ་ཡར་བཀྱག་ཡས་དང་ཕར་ཕུལ་ཡས་དེ་ཚོ་ཡོད་མ་རེད། ནང་གི་བསམ་བློ་གཏོང་ཙ་ན་བདེ་སྟོང་གི་ཡེ་ཤེས་སྐྱེ་བཅུག་ཙ་ན་བདེ་སྟོང་ཡེ་ཤེས་སྐྱེ་དགོས་སྐྱེ་དགོས་ཙ་ན་ནི་མཆོད་པ་ཕུལ་ཡས་དེ་ཡིན་པ་རེད། ཨོ་དེ་ཡིན་ཙང་ནང་གི་མཆོད་པ་ཟེར་དེ་བཞིན་ཕྱི་དང་ནང་གི་ནི་གཉིས་ཀ་ཡང་ནི་མི་དམིགས་པ་ཟེར་དུ། ཟས་ཀྱི་དུང་བ། ད་ནང་གི་མཆོད་པ་དེ་གསང་བ་འདུས་པ་ན་ཤེས་ཡོད་དེ་གསང་བ་འདུས་པ་ང་ཚོ་དཀྱིལ་ཆོག་ནང་ལ་དེ་ཡོད་རེད་བ། གསང་བའི་འཁོར་ལོ་ཨིན་དྲ་ནི་ལ་ལྟར་ཤིན་ཏུ་སྔོ་བའི་རྡོ་རྗེ་བུང་བ་ཡིས་བསྐྱོད་པའི་པད་མ་ལས་འོངས་མེ་ཏོག་དམར་མི་བསྐྱོད་རྡོ་རྗེ་ལྷ་ཚོགས་མཉེས་ཕྱིར་འབུལ་ཟེར་ཏེ་མེ་ཏོག་ཕུལ་དེ་རེད་ནང་གི་མེ་ཏོག། ནང་གི་མེ་ཏོག་ཕུལ་ན་ད་གི། ཕྱི་ཡི་མེ་ཏོག་དེ་ཡིན་ན། ལྷ་ཡི་མེ་ཏོག་དམ་པ་འདི་ཟེར་ཏེ་ཕུལ་བ་རེད་བ། ད་ནང་གི་མེ་ཏོག་དེ་གསང་བའི་འཁོར་ལོ་ཨིན་དྲ་ནི་ལ་ལྟར་ཟེར་ང་ཚོ་ལུས་ལ་རྩ་འཁོར་བཞི་ཡོད་རེད་བ།

རླུང་རྒྱུ་བཅུག་བྱས་ནས་ནི། རྩ་མདུད་མ་ལུས་པ་གྲོལ་ནས་སྙིང་ག་རྩ་མདུད་མ་ལུས་པ་དེ་འདྲ་གྲོལ་ས་ས་ན་ནི་རྟོགས་པ་དེ་སྐྱེ་ཡོང་གོ་རེད་བ་ད་དོ་ན་རྩ་མདུད་དེ་བཀག་བྱས་ནས། ག་རེ་ཟེར་གོ་ཡིན་ན་རྩ་དབུ་མ་ནང་ལ་རླུང་རྒྱུ་བ་མེད་པའི་ཕྱིར་བཀག་བྱས་ཡོད་རེད། རོ་རྐྱང་གཉིས་ལ་རླུང་རྒྱུ་བ་མ་གཏོགས། རྩ་དབུ་མ་ནང་ལ་རླུང་རྒྱུ་འགྲོ་བ་མ་རེད། འོ་རྩ་དབུ་མ་ནང་ལ་རླུང་ཡང་འགྲོ་བཅུག་བྱས་ནས་དེ་ནས་གཞི་ནས་རྩ་མདུད་དེ་གྲོལ་ཆོག་གོ་རེད། འོ་དེ་འདྲ་ཡིན་ས་དེས་སྐད་ཆ་དེ་བཤད་གོ་རེ།

ཡབ་ཀྱི་རྡོ་རྗེ་དེ་ནི་སྐུ་མདོག་ག་རེ་ཟེར་ཁ་དོག་སྔོན་པོ། ང་ཚོ་ནི། བྱིན་གྱིས་རློབ་དུས་གོ་ལ་ཡབ་ཀྱི་གསང་གནས་མི་དམིགས་པའི་ངང་ལས་སེམས་ཐོབ་ལ་འོག་ཏུ་དབང་རྡོ་རྗེ་སྔོན་པོ་རྩེ་ལྔ་པ་ཟེར་ཏེ་འོ་དེ་སྔོན་པོའི་སྐད་ཆ་ཡིན་པ་རེད་ཤིན་ཏུ་སྔོ་བ་ཟེར། དེ་ལྟ་བུ་རྡོ་རྗེ་བུང་བ་ཟེར་ཏེ། ང་ཚོ་སྦྲང་རྩི་བསགས་མཁན་དེ་ལ་བུ་བུང་བ་ཟེར་བ། སྦྲང་རྩི་བསགས་མཁན་གྱི་སྦྲང་མ་དེ། འོ་དེ་འདྲ་བའི་བུང་བ་ཡིན་ཟེར། དེ་ལྟ་བུ་ནི་དེ་གིས་ཡུམ་གྱི་པདྨ་བསྐྱོད་ནས། ཡུམ་གྱི་པདྨ་དེ་ཡང་ནས་ཡང་དུ་བསྐྱོད་པ་ལ་བརྟེན་ནས་ཡུམ་གྱི་རྩ་མདུད་ནང་ལ་ཁྲག་གི་རང་བཞིན་ཡིན་པ་དང་དམར་མོ། དམར་མོ་དེ་འདྲ་དོད་ཡོད་དེ་ལ་མེ་ཏོག་དམར་མོ་ཟེར་གོ་ཡོད་པ་རེད། ད་དེ་ལ་མེ་ཏོག་ཟེར་གོ་ཡོད་པ་རེད། འོ་དེ་ལྟ་བུའི་མེ་ཏོག་གི་མཆོད་པ་ཕུལ་བ། གསང་བའི་འཁོར་ལོ་ཨིན་དྲ་ནི་ལ་ལྟར་ཤིན་ཏུ་སྔོ་བའི་རྡོ་རྗེ་བུང་བ་ཡིས། བསྐྱོད་པའི་པདྨ་ལས་འོངས་ཟེར་ཏེ། ཡུམ་གྱི་པདྨ་ལས་འོངས་པའི་མེ་ཏོག་དམར་པོ་དེ། མེ་ཏོག་དམར་པོ་དེ་མི་བསྐྱོད་རྡོ་རྗེ་ལྷ་ཚོགས་མཉེས་ཕྱིར་འབུལ།

འོ་དེ་ལ་སྤྲུལ་པའི་འཁོར་ལོ་ཟེར་བ། དེའི་ཁ་ཏུ་ཨ་ནི་ལྟེ་བའི་གཏུམ་མོ་ཟེར་ཞེས་བྱ་བ། ལྟེ་བའི་གཏུམ་མོ་ཟེར་མཁན་དེ་སྒོམ་སྟངས་བྱས་ནས་སྒོམ་སྒོམ་སྒོམ་བྱས་ནས་ནམ་ཞིག་ཙམ་ན། ལྟེ་བའི་གཏུམ་མོ་ཁོ་རང་རང་མེའི་རང་བཞིན་རེད་དེ། ད་ལྟ་ཡི་ང་རང་ཚོ་གནས་སྐབས་སུ་ཁྲག་གི་རང་བཞིན་གཅིག་མ་གཏོགས་ཡོད་མ་རེད། ད་དེ་སྒོམ་པ་ལ་བརྟེན་ནས་ནམ་ཞིག་ཙམ་ན་མེ་འབར་ནས། མེ་འབར་ནས་ནི། ལྟེ་བའི་ཀྱི་གཏུམ་མོའི་མེ་འབར་བ་ལ་བརྟེན་ནས། དེ་ནས་ཡིད་འོང་དྲི་ཡི་ངད་ལྡང་ག་བུར་དྲི་ཟེར། ད་ཡིད་དུ་འོང་བའི་དྲི་ཟེར་དེ་ཁུར་ལ། ཁོ་མེ་འབར་བ་ལ་བརྟེན་ནས། ག་རེ་ཟེར་གོ། དེ་ཚིག་བྱས་ནས། ལྟེ་བའི་འཁོར་ལོ་དེ་ནས་ཚིག་བྱས་ནས། སྙིང་ག་ལ་སོགས་པ་དེ་ཚོ་རིམ་པས་རིམ་པས་བཞིན་དུ་དྲོས་བྱས་ནས། ང་རང་ཚོ་ཡིན་ན། མེ་མི་ཏྲ་གཏོང་དེ་ཁུར་ལ་ག་རེ་མི་ཏྲ་གཏོང་བས་ཡིན་ན་དྲི་མ་ཅིག་ཁ་གི་རེད་བ། འོ་དེ་འདྲ་བའི་དྲི་ཡི་ངད་ལྡང་བ་ཟེར། དེ་ཡི་ག་བུར་གྱི་སྤོས་དེ། ག་བུར་གྱི་སྤོས་དེ་ནི་ལྟེ་བའི་འཁོར་ལོ་དེ་ལྟ་བུ་གཏུམ་མོ་གི་མེས་བསྲེགས་པ་ལ་བརྟེན་ནས་ཡིད་འོང་གི་དྲི། དེ་ནི་ག་བུར་དང་འདྲ་བ་ག་བུར་གྱི་སྤོས་ལྟ་བུ་སྟེ་ནི་ཉམས་སུ་མྱོང་བའི་ཡིད་རབ་ཚིམ་བྱེད་པ། འོ་དེ་ལྟ་བུ་ཚོགས་ཞིང་ལ་ཕུལ་བྱས་ནི་ཚོགས་ཞིང་གིས་ཉམས་སུ་མྱོང་བ་ལ་བརྟེན་ནས་ཡིད་རབ་ཏུ་ཚིམ་པར་བྱེད་པ། མི་བསྐྱོད་རྡོ་རྗེ་ལྷ་ཚོགས་མཉེས་ཕྱིར་འབུལ་ཟེར་བླ་མ་ལྷ་ཚོགས་ཁུ་ཅན་མཉེས་ཕྱིར་འབུལ་ཟེར་དང་སོ་རྒྱུས་མཆོག་གོ།

བདེ་བ་ཆེན་པོའི་ཡེ་ཤེས་དངོས་བསལ། བདེ་སྟོང་གི་ཡེ་ཤེས་དངོས་དེ། དངོས་ཡེ་ཉི་མ་བསིལ་བས་བསལ། དེ་ལས་དངོས་ཡེ་བསལ་ཏེ་ང་རང་ཚོ་སྙིང་ག་ལས་དངོས་ཡེ་གྱི་སྒོ་འགུགས་གཏོང་བ། དེ་ཡིན་ན་ངོ་བོ་ཇི་དགེ་ཡིན་ན་བདེ་སྟོང་གི་ཡེ་ཤེས་ཡིན་པ་རེད། དངོས་ཡེ་དེ། འོ་དེ་ལྟ་བུ་དངོས་ཡེ་གྱི་འོད་གསལ་འཕྲོས་ནས། འོད་གསལ་འཕྲོས་བཅས་ནས། འདི་མི་ཤེས་པའི་མུན་པ་ཚང་མ་དག་ཅིག་འབྱོངས་པར་བྱེད་པ་བསལ། ང་རང་ཚོ་རྒྱུད་ལ་ཉོན་མོངས་པ་དང་ཤི་འདྲེ་ལ་སོགས་པ་མི་ཤེས་པའི་མུན་པ་ཡོད་རེ་བ། དེ་ཚང་མ་དག་ཅིག་ཨེ་དངོས་ཡེ་གྱི་ཉི་མ་དེ་དགེ། འོད་ཟེར་དེ་གིས་བསལ་བྱས་ནི་མུན་པ་ནག་པོ་དེ་མེད་པ་བྱས་ནི་དཀར་པོ་ཆགས་པའི་བཟོ་ལྟ་སྟེ། འོ་དེ་མི་ཤེས་མུན་འཇོམས་ཟེར་སྔགས་ཀྱི་མར་མེ་དེ་ཟེར་དེ་ལྟ་བུ་དེ་སྔགས་ཀྱི་མར་མེ་རེད། སྙིང་ག་ལ་ཡོད་དེ་གི་ཧཱུྃ་ཡིག་གི་འོད་ཟེར་དེ་ཡིན་ན་སྔགས་ཀྱི་མར་མེ་རེད། སྔགས་ཟེར་དེ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ལ་ཟེར་གྱི། མི་བསྐྱོད་རྡོ་རྗེ་ལྷ་ཚོགས་མཉེས་ཕྱིར་འབུལ་ཟེར། བདེ་ཆེན་འཁོར་ལོའི་དབུས་ན་གནས་པ་ཡི་ཟེར། བདེ་ཆེན་འཁོར་ལོ་ཟེར་དེ་སྤྱི་བོ་ན་ཡོད་ཀྱི་སྤྱི་བོ། རྩ་འདབ་སུམ་ཅུ་སོ་གཉིས་ཡོད་ཀྱི་འོ་དེ་ཡི་འཁོར་ལོ་དེ་ལ་སྤྱི་བོ་ནི་བདེ་ཆེན་ཟེར།

སྤྱི་བོ་གི་ཀུནྡ་ལྟ་བུ་བྱང་ཆུབ་ཀྱི་སེམས་དེ་ཞུ་བྱས་ནས། ལུས་ཚང་མ་ཐམས་ཅད་ལ་ཁྱབ་སྟེ་སྐྱེ། ལུས་ཚང་མ་ཐམས་ཅད་ལ་ཁྱབ་སྟེ་སྐུ་ལ་བདེ་བ་གི་ཡེ་ཤེས། བདེ་བ་དེ་ཡང་སྟོང་པ་ཉིད་པའི་བདེ་སྟོང་གི་ཡེ་ཤེས་ཁྱད་པར་ཅན་དེ་ལྟ་བུ་སྐྱེས་པ་དེ་ལུས་ཀུན་ཁྱབ་པའི་བདེ་བ་ཆུ་ལྟེ་བས་མི་བསྐྱོད་རྡོ་རྗེ་ལྷ་ཚོགས་མཉེས་ཕྱིར་འབུལ་ཟེར་ཐོད་སྲིན་འོད། རྨི་ལམ་ཡུལ་ལ་རོལ་པ་ཇི་བཞིན་དུ་གང་གང་དབང་པོའི་ལམ་ནས་བྱུང་ནས་ནི་དེ་དང་དེ་ཡི་ཡུལ་ལ་ལོངས་སྤྱོད་ཟས་མི་བསྐྱོད་རྡོ་རྗེ་ལྷ་ཚོགས་མཉེས་ཕྱིར་འབུལ་སེ། འོ་དེ་ནས་ནི་ཞལ་ཟས་འབུལ་རྒྱུ་དེ་ཡིན་པས་ཞལ་ཟས། ཞལ་ཟས་འབུལ་རྒྱུ་དེ་ནས་རྨི་རྨི་ལམ་ཡུལ་ལ་རོལ་པ་ཇི་བཞིན་དུ་སེ་ང་རང་ཚོ་རྨི་ལམ་ནང་ལ་ཟས་ལ་ལོངས་སྤྱོད་པ་ལ་སོགས་པ་དེ་ཚོ་རྨི་གི་རེད་བ། རྨི་ལམ་གྱི་གནས་སྐབས་སུ་ཟས་ལ་ཟས་ཞིམ་པོ་ལ་སོགས་པ་དེ་ཚོ་ལོངས་སྤྱོད་ཡོད་དམ། འོ་དེ་འདྲ་རྨིས་པ་དེས་ན་ངོ་མ་བྱེད་ཀྱི་ཡིན་ན་ཡོད་མ་རེད་བ། དེ་ལྟ་བུ་བྱེད་བྱེད་ནི་ང་རང་ཚོ་ལོངས་སྤྱོད་དེ་ཚང་མ་ཐམས་ཅད་དེ་ལྟར་ཤ་སྟག་རེད་སེ་གང་གང་དབང་པོའི་ལམ་ནས་བྱུང་ནས་ནི་དེ་དང་དེའི་ཡུལ་ལ་ལོངས་སྤྱོད་ཟས་སེ།

དམན་ལོང་གི་ཡུལ་ལ་ལོངས་སྤྱོད་པ་ནོ་ཞེས་ཡིན། དམན་ལོང་གི་ནི་དམན་ལོང་གཏོང་བ་དང་བཅས་པ་རེད་ཟེར་གྱི། མི་ཆོས་རྡོ་རྗེ་ལྷ་ཚོགས་གཉིས་བྱས་པས། སྨྱོན་ཆུང་དགའ་བའི་རོལ་པ་ལས་བྱུང་བ་སྲིད་དེ་དག་ཤ་སྟག་ཕལ་ཏེ་རི་བྲག་ཕལ་ཏེ། ཕྱ་ཡུལ་ཞལ་གསེབ་མེ་ཏོག་དུད་པའི་མ་མེད་དྲི་ཆབ་ཞལ་ཟས་རོལ་མོ་སྲེག་ཏེ་ཕལ་ཏེ། སྨྱོན་ཆུང་དགའ་བ་རོལ་པ་ལས་བྱུང་བའི་མི་ཤེས་ཡི་གེ་མཆོག་གི་རོལ་མོ་བྲག་ཨ་ལས་ཀ་ལས་རྡོ་སོགས་ཤར་བ་ན་མི་ཆོས་རྡོ་རྗེ་ལྷ་ཚོགས་གཉིས་བྱས་པས། སྨྱོན་ཆུང་དགའ་བའི་རོལ་པ་ལས་བྱུང་བ་སྲིད་དེ་དག་ཡབ་ཡུམ་སྙོམས་པར་འཇུག་པས།

གནས་པའི་ཡི་གེ་དེ། ཤིན་ཏུ་ཕྲ་བའི་རླུང་སེམས་འཇུག་པ་གཅིག་པའི་ཡི་གེ་ཨོ་དེ་རེད། དེ་གཉིས་ཀ་ཡི་གེ། དོན་སྟོང་པའི་ཡི་གེ་དེ་རེད། ཡི་གེའི་གཟུགས་ཐ་མལ་པ་ཡིན་ནའི་དོན་དམ་པའི་ཡི་གེ་དེ་རེད། དོན་ཆེན་ཡི་གེ་དམ་པ་ཡིན། ཁོང་ནས་འབྱུང་བ་སྐྱེ་བ་མེད་ཟེར་མཁན་དེ། ང་རང་ཚོ་ནམ་རྒྱུན་འདོན་ཡ་གི་འཇམ་དཔལ་མཚན་བརྗོད་ནང་དུ་ཡོད་རེད་མ་གཏོགས། ཡིན་མ་རྒྱུད་ཁོ་རང་རང་ནང་ལ་སྲོག་ཆེན་པོ་ནི་ཡི་གེ་མེད་གསུངས་ཡོད་རེད་སྲོག་ཆེན་པོ་ནི་ཡི་གེ་མེད། སྲོག་ཆེན་པོ་ཟེར་ཏེ་དེ་ཡིན་ན་མི་ཤིགས་པའི་ཐིག་ལེ་དེ་ཡིན་ན་སྲོག་ཆེན་པོ་རེད།

བརྗོད་པ་ཀུན་གྱི་རྒྱུ་ཡི་རབ། ཚིག་ཀུན་རབ་ཏུ་གསལ་བར་བྱེད་གསུངས་ཏེ། མི་ཤིགས་པའི་ཐིག་ལེ་དེ། སྙིང་གར་མི་ཤིགས་པའི་ཐིག་ལེ་ནི་དེ་ཡི་ཨ་ཡིག་གི། དོན་དམ་པའི་ཡི་གེ་ཡི་གེ་དེ། ཁོ་རང་ཚིག་ཏུ་བརྗོད་ཡོད་མ་རེད། ཁོའི་རླུང་གི་བྱེད་པ་ལ་བརྟེན་ནས་ལྕེ་རྐན་དང་ཕྲད་ཅིག། ལྕེ་རྐན་དང་ཕྲད་དེ་ཁོ་ལ་ནི་ང་རང་ཚོ་ལྕེ་ཡི་དབང་པོ་ཡིས་ཨ་ནི་ངག་སྨྲ་བ་དེ་ཡོང་གི་འདུག་པ། ཐོག་མར་ངག་ཟེར་མཁན་ཡོང་གི་འདུག་པ། ངག་ཟེར་མཁན། ངག་ཟེར་མཁན་དེ་ལ་བརྟེན་ནས་ཡི་གེ་ཟེར་མཁན་བྱུང། ཡི་གེ་ཟེར་མཁན་དེ་ལ་བརྟེན་ནས་ཚིག་ཟེར་མཁན་བྱུང། ཚིག་ལ་བརྟེན་ནས་ནི་བསྟན་བཅོས་དང། ཧོ། དེ་ནས་ག་རེ་ཟེར་གོ་ཡིན་ན་ང་ཚོ་སངས་རྒྱས་ཀྱི་བཀའ་ཟེར་ནམ་བསྟན་བཅོས་ཟེར་ནམ་ཚང་མ་ཐམས་ཅད་དེ་ལས་བྱུང་བ་ཤ་སྟག་རེད་གང་ག་ཚུར་བསྡུས་པ་ཡིན་ན། ཡི་གེ་སྙིང་ག་མི་ཤིགས་པའི་ཐིག་ལེ་དེ་ལ་བསྡུས་འདུག་གས། ཨོ་ཁོ་ཡི་མི་སྙིང་ག་མི་ཤིགས་པའི་ཐིག་ལེ་དེ་ཡིས་ནི་ཚིག་ཚང་མ་ཐམས་ཅད་གསལ་བར་བྱེད་ཐུབ་ཀྱི་རེད་ཟེར་ཚིག་ཀུན་རབ་ཏུ་གསལ་བར་བྱེད་ཟེར་ཏེ། ཨོ་དེ་ཚོ་ད་ལྟ་ཡིན་པ་དེ་སྐྱེས་པ་རེད་ཅེས་སོགས་སྙོམས་འཇུག་དགའ་བའི་རོལ་པ་ལས་བྱུང་བ་ཟེར། དེ་ལྟ་བུ་ཡབ་ཡུམ་སྙོམས་པར་འཇུག་པའི་དགའ་བ་ལས་བྱུང་བས་མི་ཤིགས་པའི་ཡི་གེ་མཆོག་གི་རོལ་མོའི་སྒྲ་ཟེར་མི་ཤིགས་པའི་ཡི་གེ་དེ་སྙིང་ག་དེ་ནས། རླུང་སེམས་འཇུག་པ་གཅིག་པའི་སྙིང་ག་ཤིན་ཏུ་ཕྲ་བའི་རླུང་སེམས་འཇུག་པ་གཅིག་པའི་ཨ་ཡིག་གི་རང་བཞིན་ལ་ཡོད་དེ་ཁེགས་དེ་ལ་མི་ཤིགས་པའི་ཡི་གེ་ཟེར་བ། དེ་འདྲའི་རོལ་མོའི་སྒྲ་ཟེར་དེ་ཀོ་ལ། ཁོ་རང་རང་ལས་སྒྲ་གྲག་ཡོད་མ་རེད་ཁོ་རང་ཡར་ཡོང་ནས་ལྕེ་དང་ཕྲད་སོང་ན། ངག་སྨྲ་སྙིང་འདོད་ཀྱི་རེད་པ་ང་རང་ཚོ་སྐད་ཆ་གཅིག་བཤད་སྙིང་འདོད་རེད་ད། ཁོ་ཚོ་ལྕེ་རྐན་གཉིས་པོ་དེ་མཉམ་དུ་ཕྲད་དགོས། མཉམ་དུ་ཕྲད་དེ་ད་ནི་སྐད་ཆ་བཤད་དེ་ཡོང་དགོས་རེད། ཨ་ནི་འདོན་པ་འདོན་ཡ་དེ་དེ་ཡོང་གོ་རེད། ས་དེ་རོལ་མོ་གི་སྒྲ་ཨ་ཟེར། ཨ་ལི་ཀ་ལི་གདངས་སུ་ཤར་བ་ཡིན་ཟེར་ཐོག་མ་ག་རེ་སྨྲ་པ་ཡིན་ནའི་ཨ་ལི་ཀ་ལི་གྱིས་སྨྲ་གོ་རེ་མ་ཟེར་དེ་མ་གཏོགས་ང་རང་ཚོ་སྨྲ་ཡ་ཡོད་མ་རེད་པ། ཐོག་མ་ཡི་གེ་གི་མིང་གཞི་དེ། ཡི་གེ་ཚང་མ་ཐམས་ཅད་ཀྱི་ཚུར་བསྡུ་ཡ་གི་མིང་གཞི་དེ་ཡིན་ན་ཨ་ལི་དང་ཀ་ལི་ཟེར་དེ་གཉིས་ཀྱི་ཁོངས་སུ་བསྡུ་གོ་རེ་བ། དེ་གཉིས་ཀྱི་ཁོངས་སུ་མ་བསྡུ་བ་ལ་ཡི་གེ་ཁྱོན་ཡོད་མ་རེད། ཨ་ལི་བཅུ་དྲུག་དང་གསལ་བྱེད་སུམ་ཅུ་སོ་བཞི་ཟེར་དེ་དེའི་ཁོངས་སུ་མ་བསྡུས་ཀྱི་ཡི་གེ་ཡིན་ང་རང་ཚོ་ཚིག་བརྗོད་ཡ་ཅིག་ཡོད་མ་རེད། ད་ཚིག་ག་འདྲ་ཞིག་བརྗོད་པ་ཡིན་ནི། ཐོག་མར་ཡོང་ས་དེ་ཨཱ་ལི་ཀཱ་ལི་ཟེར་མཁན་དེ་ཡིན་པ་རེད། ཧ་ཐོག་མར་ཨཱ་ལི་ཀཱ་ལི་བྱུང་ནས་ཨཱ་ལི་ཀཱ་ལི་གིས་མོ་ལ་མོ་ལ་སྒྲུབ་ནས་ཚིག་དེ་འདྲ་ཆགས་པ་རེད། མིང་ཟེར་རམ་ཚིག་ཟེར་རམ། ཐོག་མར་ཡི་གེ་དེ་བྱུང་ཡི་གེ་ཡི་གེ་ཟེར་དེ་ག་འདྲ་ཞིག་ལ་ཟེར་གི་རེད་ཟེར་ན། མིང། མིང་ཚིག་གཉིས་ཀྱི་གཞིར་གྱུར་པའི་སྐད་ཀྱི་གདངས་དེ་ལ་ཡི་གེ་ཟེར་བ་སྐད་ཀྱི་གདངས། ང་ཚོས་སྐད་ཀྱི་གདངས་ཟེར་ཡི་གེ་ཟེར་ནི་དེ་འགྱུར་བ་མེད་པ་ཟེར་བ་རེད། ག་རེ་རེད་ཟེར་ན་ཡི་གེ་ཀ་ཟེར་གྱི་ལོ་གོ་བྱུང་ཟེར་ན་ཨ་ནི་འཇར་མན་བཤད་པ་ཡིན་ནའི་ཀ་ཟེར་གྱི་རེད་བལ་པོ་བཤད་པ་ཡིན་ནའི་ཀ་ཟེར་གྱི་རེད་རྒྱ་གར་གྱིས་བཤད་པ་ཡིན་ནའི་ཀ་ཟེར་གྱི་རེད་ཁོ་རང་འགྱུར་བ་ཡོད་མོད་སོ་སོའི་སྐད་སྒོ་ནས་འགྱུར་ཡོད་མ་རེད། ཡི་གེ་ཟེར་དེ། ག་རེ་ལབ་པ་ཡིན་ནའི་ཡི་གེ་ཁོ་རང་རང་ད་འཛམ་བུ་གླིང་གི། ཚང་མ་ཐམས་ཅད་ལབ་དགོས་ཞེས་ཟེར་ན་ཡི་གེ་ཁོ་སྐད་གཅིག་པ་གཅིག་རྐྱང་རེད་དེ་སྐད་ཀྱི་གདངས་ཟེར་དེ། དེ་འགྱུར་བ་མེད་པ་དེ་སྐད་ཀྱི་གདངས་དེ།

ཡི་གེ་གསུམ་ཚོགས་ནས་དེ་ཡི་སྲོག་དེ་ལ་ནི་ཡི་གེ་ཨ་སེམས་བསྐྱེད་པར་བ། དེ་གོང་མ་ཚུར་བསྡུ་བ་ལ་དེ་ནས་ནི་བུམ་བསལ་ཏེ་ཕྱག་གིར་བ། བུམ་བསལ་ཏེ། ཨོ་དེ་འདྲ་བའི་ཡི་གེ་ཐོག་མར་འབྱུང་ས་དེ་ག་པར་རེད་ཟེར་ན་ཨཱ་ལི་ཀཱ་ལི་ལས་འབྱུང་ས་རེད། ཨཱ་ལི་ཀཱ་ལི་མེད་པ་ཡིན་ན་དེ་ནི་ཡོང་ཡ་ཡོད་མ་རེད། ཨཱ་ལི་ཀཱ་ལི་གདངས་སུ་ཤར་བ་ནང་ཟེར་དེ་རེད་ཨཱ་ལི་ཀཱ་ཡི། ནི། མི་ཤིགས་ཡི་གེ་ཁྱུག་གི་རོལ་མོ་གྱི་སྒྲ་དེ། གཅིག་ཏུ་འདྲིལ་བ་ལ་དེ་ནི་ཨཱ་ལི་ཀཱ་ལི་གདངས་སུ་ཤར་བ་རེད། དེ་ལྟ་བུ་ཨཱ་ལི་ཀཱ་ལི་གདངས་སུ་ཤར་བའི་སྒྲ་དེ་ཡིན་ན་སྒྲ་ཡི་མཆོད་པ་རེད། ཨ་ཐོག་སུ་བཤད་པའི་མི་རེད། ད་ལྟ་ང་ཚོ་རྣལ་འབྱོར་མ་ནང་ལ་གཅིག་ཡོད་རེད་ཁོ་གཉིས་དོན་དག་གཅིག་པ་གཅིག་རྐྱང་རེད། རྣལ་འབྱོར་མ་ཁྱེད་རང་ཚོ་འདོན་གྱི་འདོན་གྱི་ཡོད་ན་ཨེ་ཝཾ་སྙོམས་པར་སྦྱོར་བའི་སྔགས་ཀྱི་སྐུ་ཨཱ་ལི་ཀཱ་ལི་གཉིས་མེད་རོལ་པའི་གསུང། ཨ་ཧཾ་ངོ་བོར་སོང་བའི་ཐུགས་མངའ་བ། དེ་ནས་རྡོ་རྗེ་ཕག་མོས་བཀྲ་ཤིས་བདེ་ལེགས་མཛོད་ཟེར་གཅིག་འདུག་པ། ཨོ་དེ་ཚོ་དེ་ནས་ད་ལྟ་གཅིག་པ་རེད།

སངས་རྒྱས་པ་དེ་ན་སྐུ་ཐུགས་གཉིས་པོ་དེ་གཅིག་རེད་འགྲོ་གི་རེད། འོ་དེ་ད་ལྟ་རྣལ་འབྱོར་མ་ནང་ཡོད་པ་དེ་ཚོ་གང་གཅིག་པ་གཅིག་རྐྱང་རེད། མི་བསྐྱོད་རྡོ་རྗེ་ལ་སོགས་ཉིད་ཅེས་པའི་ཞེས་གསུངས་པ་ལྟར་རོ། ནང་རྡོ་རྗེའི་ལུས་ལ་གནད་དུ་བསྣུན་པ་ལས་རྫོགས་རིམ་གྱི་རྟོགས་པ་མཆོག་རྣམས་རྒྱུད་ལ་སྐྱེ་བའི་ཚུལ་ཏེ། དེ་ལྟར་ན་གསང་བ་ལས་ཀྱང་ཆེས་གསང་བའི་གནས་སོ། གསང་བ་བླ་ན་མེད་པ་ཡིན། གསུམ་པ་འདོད་ཡོན་འབུལ་བ་ནི་ད་འདོད་ཡོན་ལྔ་འབུལ་བ་དེ་རེད།

ཤིན་ཏུ་རྒྱས་ཀྱི་བཞིན་འཛུམ་པ་དང་ལྡན་པ། དེས་ན་ང་ཚོས་གཱ་དེ་ཚོ་བྲག་དེ་ཀུན་ལ་བལ་གེ་མི་ཤོར་བའི་གི་རྣམ་འགྱུར་ཡོད་ཁེབས་སུ་བལྟ་རུང་དེ་འདྲ། ཟུར་གྱིས་བལྟ་བ་ལ་སོགས་པ་ཟུར་མིག་གིས་བལྟ་དེ་གི་རྣམ་འགྱུར་པ་རྣམ་འགྱུར་གྱིས་མཛེས་པ། ལང་ཚོ་དར་ལ་བབ་ཅིང་འདོད་ཡོན་ལྔ་ཡིས་དགའ་བ་རུ་བ། གཟུགས་ཡིད་དུ་འོང་བ་སྒྲ། དབྱངས་སྙན་པ་ལྷན་ཅིག་སྐྱེས་པའི་དྲི་བཟང་བྲོ་བ། ཤིན་ཏུ་མངར་བ། རོ་མཆོག་ཏུ་ལྡན་པ་རེག་བྱ་འཇམ་པ། བླ་མ་ལྷ་ཚོགས་རྣམས་ཀྱི་ཐུགས་རྒྱུད་ལ་ཟག་མེད་ཀྱི་བདེ་བ་ཁྱད་པར་ཅན་བསྐྱེད་ནུས་པ་ཤ་སྟག་ཏུ་བསམ་མོ། ཉེར་སྤྱོད་དང་ཕྱི་ནང་གི་འདོད་ཡོན་རྣམས་ལ་སྔགས་ཀྱི་ཐབས་མཁས་ཀྱི་སྒོ་ནས་འབུལ་ཚུལ་དེ་ལྟར་བྱས་པས་བསོད་ནམས་ཀྱི་ཚོགས་རླབས་ཆེན་སྐད་ཅིག་སྐད་ཅིག་རེ་རེ་ལ་ཡང་གསོག་ནུས་པ་དང། རྫོགས་རིམ་གྱི་རྟོགས་པ་མཆོག་རྣམས་སྐྱེ་བའི་དགེ་རྩ་སྨིན་བྱེད་དུ་སོང་ནས་མྱུར་དུ་མཆོག་སྒྲུབ་པ་ལ་སོགས་པའི་ཕན་ཡོན་མཐའ་ཡས་པར་གསུངས་ནས་མྱུར་དུ་མཆོག་སྒྲུབ་པ་ལ་སོགས་དང་རྒྱས་པར་གནང་ནས་གསུངས་ཤིང། མཆོད་པ་དེ་དག་གི་ངེས་དོན་ཁྱད་པར་ཅན་རྣམས་ནི་བཤད་རྒྱུད་རྡོ་རྗེ་ཕྲེང་བ་དང་དགོངས་པ་ལུང་སྟོན་སོགས་ནས་རྒྱ་ཆེར་གསུངས་སོ། དེ་ལྟར་མཆོད་རྫས་ཉེར་སྤྱོད་འདོད་ཡོན་ལྔ་འདོད་ཡོན་རྣམས་འབུལ་བའི་ཚེ་ན་མཆོད་པ་སྣ་རེ་ཙམ་མ་ཡིན་པར་དངོས་སུ་བཤམས་པ་དང་ཡིད་ཀྱིས་སྤྲུལ་པའི་མཆོད་པ་དཔག་ཏུ་མེད་པ་དང། སོ་སོའི་བཤམས་བྱ་ཁའི་བརྐྱང་བྱ་གྱི་གསུང་ལོ་སྟོང་བརྗོད་མོད། སོ་སོའི་ཆོས་ཀྱི་མ་དང་བས་མེད་པ་ཡིན་ན་དེའི་བརྐྱང་བྱའི་གསུང་ལོ་མ་སྟོང་བརྗོད།

ཡང་བླ་མ་ལྷ་བཟོ་ལ་ཁོ་གཅིག་ཉིད་ཅིག་བེའུས་ཟེར་ན་འགྲིག་གི་རེད། འདོད་པའི་སྒྱུ་རྩལ་དྲུག་ཅུ་རྩ་བཞི་ལ་མཁས་པ། ད་ལྟ་སྒྱུ་རྩལ་དྲུག་ཅུ་རྩ་བཞི་ཟེར་མཁན་དེ་འདུལ་བ་ནས་བཤད་པའི་སྒྱུ་རྩལ་དྲུག་ཅུ་རྩ་བཞི་ཟེར་མཁན་ཅིག་ཡོད་རེད། ད་ལྟ་དེ་འདོད་པའི་སྒྱུ་རྩལ་དྲུག་ཅུ་ལ་འདོད་ཆགས་ཡར་སྐྱེ་ཡས་ཀྱི་འདོད་ཆགས་ཡར་གོང་ནས་གོང་དུ་འཕེལ་ཡས་ཀྱི་སྒྱུ་རྩལ་དྲུག་ཅུ་རྩ་བཞི་ཟེར་མཁན་དེ་ཡིན་པ་རེད། འདུལ་བ་ནས་བཤད་པའི་སྒྱུ་རྩལ་དྲུག་ཅུ་རྩ་བཞི་ཟེར་མཁན་དེ་མདའ་འཕེན་ཚུལ་དང་རལ་གྲི་གི་ནས་རྩེད་མོ་རྩེ་ཡ་ལ་སོགས་པ་དང། ལུས་རྩལ་སྦྱང་ཡ་དང་དེ་འདྲ་གི་དྲུག་ཅུ་རྩ་བཞི་ཡོད་པ་རེད། ད་ལྟ་དེ། སྔགས་ཕྱོགས་ནས་བཤད་པའི་སྒྱུ་རྩལ། དེ་ནས་ཆགས་པ་གོང་ནས་གོང་དུ་ཡར་འཕེལ་ཡས་ཀྱི། སྒྱུ་རྩལ་དྲུག་ཅུ་རྩ་བཞི་ཟེར་མཁན་དེ། ཡིད་འཕྲོག་གཟུགས་མཛེས་ཟེར་ཡས། མཐོང་བ་ཙམ་གྱིས་ཡིད་འཕྲོག་གི་གཟུགས་ཤིན་ཏུ་མཛེས་པ། དེ་ནས་ལང་ཚོ་དར་ལ་བབས་པ། དེ་འདྲ་ཡིན་དེ་ནས་པདྨ་ཅན་སོགས་ཟེར་དེ་པདྨ་ཅན་དང། གླང་པོ་ཅན་མ་རི་དྭགས་ཅན་མ། དེ་འདྲ་ཡིན་དེ་ནས་ཕྱག་རྒྱ་མ་བཞི་ཟེར་མཁན་ཅིག་རེད། པདྨ་ཅན་མ་དང། ག་རེ་ཡིན་ན།

གཟུགས་ལ་རྣམ་གསུམ་ཤེས་བྱས་ནས་མཆོད་པར་བྱེད་པས་མཆོད་པར་བྱ། དེ་ཉིད་བཅོམ་ལྡན་སྣ་ཚོགས་པ་སངས་རྒྱས་རྣམ་པར་སྣང་མཛད་ཞེས་དང། གཟུགས་སྒྲ་རོ་ལ་སོགས་པ་ལ་རྟག་ཏུ་སེམས་ནི་སྦྱར་བར་བྱ། འདི་དེ་སངས་རྒྱས་ཐམས་ཅད་ཀྱི་གསང་བའི་སྙིང་པོ་བཏུས་པའོ། གསང་བའི་སྙིང་པོ། ག་རེ་ཟེར་དགོས་ན་ཉོན་མོངས་པ་སྐྱེ། ཉོན་མོངས་པ་ལས་སྐྱེས་པ་གཅིག་གིས་ཉོན་མོངས་པ་ཟད་ཟེར་དེ་ལོགས་སུ་ཡོད་མ་རེད་པ། ད་ལྟ་དེ་ཉོན་མོངས་པ་ལས་སྐྱེས་པའི་བདེ་སྟོང་གི་ཡེ་ཤེས་དེ་ཉིད་ཀྱིས་ཉོན་མོངས་ཟད་པར་བྱེད་པ། ཆགས་ལས་སྐྱེས་ཀྱང་ཆགས་པའི་སྐྱོན་མ་གོས་ཟེར་ཅིག་དང། ཆགས་ལས་སྐྱེས་ཀྱང་ཟེར་དེ། ཆགས་ལས་སྐྱེས་ཟེར་དེ་ཆགས་པ་དེ་ཡིན་ན་ཆགས་པ་མཚན་ཉིད་པ་ང་རང་ཚོ་ལ་ཐ་མལ་པ་ལ་ཡོད་ཀྱི་འདོད་ཆགས་དེ་ཡིན་པས། དེ་ལས་སྐྱེས་པའི་བདེ་བ་ཆེན་པོའི་ཡེ་ཤེས་དེ་ཡིན་ན་ཆགས་པའི་སྐྱོན་གོས་ཡ་ཡོད་མ་རེད།

བདེ་བ་ཆེན་པོའི་ཡེ་ཤེས་དེ་བཞིན་སྟོང་པ་ཉིད་ལ་མཉམ་པར་བཞག་ནས། སྟོང་པ་ཉིད་ལ་མཉམ་པར་བཞག་དེའི་སྒོ་ནས་འདོད་ཆགས་ལ་སོགས་པ་ཉོན་མོངས་པ་ཚང་མ་ཐམས་ཅད་པ་རྩ་མེད་ལ་སྦྱང་བའི། དེ་ཐབས་ཤེས་དེ་ཡིན་ན་སྔགས་ལས་མ་གཏོགས་སྔགས་བླ་མེད་ལས་མ་གཏོགས་གཞན་མ་ལ་ཡོད་མ་རེད། བྱ་རྒྱུད་དང་སྤྱོད་རྒྱུད་དང་རྣལ་འབྱོར་རྒྱུད་ལ་དེ་ལྟ་བུ་ཐབས་ཤེས་དེ་ཁྱོན་ནས་མེད་པ་རེད། སྔགས་བླ་མེད་ལས་མ་གཏོགས་མེད་པ་རེད། གདོང་དང་གང་སྣང་ཐམས་ཅད་བདེ་སྟོང་དུ་སོང་བ་སོགས་ཀྱིས་སྲིད་པའི་རྩ་བ་གཅོད་པ་དང། གཉེན་སྣང་འཁྲུལ་པའི་བག་ཆགས་རྒྱུ་བ་ལྟོ་འཇིགས་ཕྱིར་སོང་ནས་མྱོང་དུ་ཚོང་རྒྱ་བའོ། དོན་དེ་དག་ལ་གོ་ནས་ཅི་ཐམས་ཅད་མཁྱེན་པ་གང་སྣང་སྟོང་གི་བདེ་སྟོང་དུ་འཆར་བ་ཐོབ་ལ་མུན་པ་ཡིད་ཀྱི་ཚུལ་ཁྱད་ཀྱིས་སྦས་ནས་བག་ཆགས་ཅི་ཐད་བྱ་དགོས་པར་གསུངས་སོ། བཞི་པ་མ་འདྲིས་འཕེལ་བའི་ཚུལ་ནི་ཟད་དམ་མ་འདྲིས་ཁ་ཐུག་དེ་སླེབ་པའི་ཡུན་པ་རེད།

ལྷ་མོ་ནག་སོགས་བླ་མ་མཆོད་པའི་བཀའ་འདྲི་ཞུ་དུས་སྐུ་ལ་དང་པོ་སྙིང་ག་དུ་མ་འདྲི་ཁྱེད་ཁྱེད་ཞེས་ལབ་མི་འདུག། དོན་ལས་ཞུགས་སྐད་དེ་འདྲ་གོང་ག་མ་འདྲི་ཁྱེད་བྱ་མ་ཐུབ་སྦྱོང་ཁྱེད་མི་འདུག། སྐྱབས་མཆོག་དོལ་ཞུགས་ཞང་མ་འདྲི་གི་ཕན་ཡོན་དེ་ཚོ་གསུངས་ནས་ནི་ཧ་མ། རིན་པོ་ཆེ་རང་ཉིད་དང་པོ་ཆོས་ཞུ་ཧ་འགྲོ་དུས་སྐུ་ལ་མ་འདྲི་བས་དངུལ་གྱིས་མ་འདྲི་ཐབས་ཅག་ཐབས་ཅག་བྱས་ཡོད། སྐྱོ་པོ་སྐྱོ་པོ་ཞིག་ལ་མ་མེད། དེ་ཁྱེད་ཚོའི་སྐུ་ལ་ནི་དང་པོ་བས་སྤོ་རོ་དཀར་པོ་འགྲམ་གྱི་ཆག་འགྲོ་དགོས་ཚུལ་གསུངས། མེད་ཚོ་ཚང་མ་ཁྱེད་ཁྱེད་མེད་པས་ཡིད་ཚ་སྤོ་རོ་དཀར་པོ་ཞིག་ཆག་འགྲོ་དགོས་ཚུལ་གསུངས། ཡང་སྒྱུ་མ་བླ་མ་གྱིས་ཡང་ནས་ཡང་དུ་གསང་བའི་ས་སྒྱུ་མ་མོ་རོ་མོ་རོ་སྒྲོགས་བྱུང་ནས་ཡང་ནས་མ་འདྲི་མ་ཁྱི་ཁྱི་སྟེ་ཡང་ནས་པོ་རོ་ཀ་པོ་ཆེ་ཆགས་འགྲོ་གི་འདུག་དང་པོ་མ་འདྲི་ཁྱི་ཁྱི་སྟེ་པོ་རོ་ཀ་པོ་ཆེ་ཆགས་སྒྱུ་མ་སྒྱུ་མ་རེད་ཟེར་བསྐོར་ལོ་མ་འདྲི་མ་ཁྱི་ཁྱི་མ་འདྲི་མི་ཁྱི་སྟེ་པོ་རོ་ཀ་པོ་དོན་གྱི་ནི་དེ་འདྲ་ཆགས་འགྲོ་གི་འདུག་ཟེར་བཀའ་གནང་གི་འདུག་ཧེ་ས་དེའི་ཚེ་ཆུ་ལེ་ནས་ང་རང་ས་དེའི་ཞོ་ཁ་འདྲི་སྟེ་བསྐོར་ལས་ཁྱི་གུ་གོང་ཡན་དང་མ་འདྲི་ཁྱི་ཡན་དེ་ཚོ

མཎྜལ་ཟེར་མཁན་དེ་ག་འདྲ་ཡིན་ནའང་དགོས་ཀྱི་རེད་རང་ཉིད་དབང་ཞུས་ནས་བཟུང་སྟེ་ཉི་མ་གཅིག་མ་ཆད་བྱས་ནས་རང་གི་དབང་ཞུ་ས་ཡི་བླ་མ་དེ་ལ་ཉི་མ་རེ་ལ་མཎྜལ་དུས་གསུམ་དུ་འབུལ་དགོས། དེ་མ་ཕུལ་ན་ཨ་ནི་སྔགས་ཀྱི་སྦོམ་པོ་འབྱུང་གི་རེད་ཟེར་ནས་བླ་མ་ལྔ་བཅུ་པ་ལས་གསུངས་འདུག་པ། བླ་མ་ལྔ་བཅུ་པ་ལས་གསུངས་ཡོད། ཨ་ནི་ང་རང་ཚོ་མདོ་ཕྱོགས་ལ་ཆ་བཞག་གི་ཡིན་ན་བྱང་ཆུབ་སེམས་དཔའ་རྟག་ཏུ་ངུའི་མཎྜལ་ཟེར་མཁན་དེ། ས་གཞི་སྤོས་ཀྱིས་མ་ཟེར་མཁན་དེ་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་གིས་མཛད་བཞག་གི་རེད་བ། མདོ་ཕྱོགས་ལའང་མཎྜལ་དེ་ཡོད་རེད། སྔགས་ཕྱོགས་ལའང་ཡོད་རེད། ད་དེ་ནས་མ་འདྲི་དེ་ཡོད་ས་མ་འདྲི་དེ་ང་ལ་ས་རག་གི་མི་འདུག་ང་མ་འདྲི་ཉོ་ཐུབ་གི་མི་འདུག་མ་འདྲི་ཀ་ལི་ཁ་པོ་རེད་ཟེར་དེ་འདྲ་རྩ་ནས་སོང་གཏོང་རྒྱུ་མེད་མ་འདྲི་དེ་ནི་ཤིང་གཅིག་བྱུང་ནས་འགྲིག་གི་རེད་རྡོ་གཡས་པ་གཅིག་བྱུང་ནས་འགྲིག་གི་རེད་རྡོ་གཡས་པ་ཁོ་ལ་བྱི་མ་ཚིམ་བུ་བསྐུར་ནས་མ་འདྲི་རེད་དཔེར་ན་ཧ་མ་མ་སྤེན་ཆེན་ནཱ་རོ་པ་བྱི་མ་གྱེས་ནས་ཚིམ་བུ་བསྐུར་བྱས་ནས་མ་འདྲི་ཕེབས་རི་བ་སྤེན་ཆེན་ནཱ་རོ་པ་ནི་སྐར་ཆའི་བཅུ་གཉིས་སྐྱེས་ནས།

གདོན་ལས་ཤོ་ཚར་དག་རྟོག་པ་གཉིས་ཀྱིས་ནི་ཉི་མ་བདུན་གྱིས་བར་དུ་གཏན་ཉིད་ཟད་ཟད་མི་ཤེས་པ་དེ་འདྲ་གཉིས་ཀྱིས་ནི་སྙོམས་པར་བཞག་ནས་བཞུགས་ཡོད། ཆུ་ཙམ་གཏན་མི་དགོས་ཀྱི་ནི་དེ་མ་ཐག་པ་ལོང་ས་སྨིན་ནས་ཀ་ཁྱེད་བཅུ་གཉིས་འདི་ཚོ་སྐྱེས་ནས་ང་རང་ས་སྣ་དེ་སྨིན་ནས་སྣ་དེ་ན་ཚ་ཞེ་དྲག་བཏང་ནས་སྣ་དེ་སྨིན་ནས་ནི་བལྟས་ཀྱི་ཅི་ཙུར་དག་སྣ་དེ་དོད་འོང་གི་རུ་བ་ནི་ན་ཚ་དྲག་དྲོ་རུ་བ་དེ་ན་ཞིག་བྱས་ཞེས་ནི་བས་སྒྲིབ་པ་ཡོངས་སུ་རྫོགས་པ་སྒོ་ང་སྦྱང་ཚར་བ་ཡིས་ས་མ་འདྲིས་ཀྱི་ཚིལ་བུ་དེ་གདོན་ལས་ཤོ་དེ་ཀོ་ལས་ལངས་ས་རྟོག་པ་ཁྱད་པར་ཅན་དེ་དེ་ལྟ་བུ་གཉིས་ནི། ཕྱག་རྒྱ་ཆེན་པོ་ལ་མཉམ་པར་བཞག་བྱས་ནས་དཔེ་ཉི་མ་བདུན་གྱི་བར་དུ་ཚུགས་སུ་བཞུགས་ཡ། ཨ་དེ་འདྲའི་བྱུང་བ་ཡིན་པ། ཨ་མཎྜལ་ཟེར་མཁན་དེ་ང་རང་ཚོ། ང་འབྱོར་གྱི་མི་འདུག་མཎྜལ་མེད་ཟེར་མཁན་དེ་དེ་ད་ག་ཟེ་ལྕགས་ཟེ་རེད་མཎྜལ་གྱི་ཤིང་ཡིན་གི་སྒོར་སྒོར་ཅིག་ད་ང་རང་ཚོ་རག་གི་རེད་བ། དེ་འདྲའི་བྱུང་ནའང་འགྲིག་གི་རེད། རྡོ་གཡམ་པ་ཅིག་བྱུང་ནའང་འགྲིག་གི་རེད། ཨ་ད་ནི་ཡིན་ཅེ་ནས་ཟངས་ཞིག་ཟངས། རག་ད་རེ་ཟངས་ཞིག་ཟངས། ལས་ག་རེ་ཡིན་ནའང་ཉོ་ཡ་འདུག་ཨང། སོ་སོ་གྱི་རྒྱུ་དངོས་ཀྱིས་ལྕོགས་པ་དང། བསྟན་བཅོས་ལོངས་སྤྱོད་འཕེལ་གསུམ་གསུངས་པ་ཡོད་པ་དེ་འདྲ་ཡིན་ན་གསེར་དང་དངུལ་དང་དེ་འདྲ་ཞིག་བཟོས་པ་ཡིན་ན་ཕན་ཡོན་ཆེ་ཡོད་རེད། མ་བྲིས་ཟིན་གྱི་དེ་ཕན་ཡོན་ཆེ་ཡོད་རེད། ད་བར་ས་གནས་ཇོ་བོ་རྗེ་ལས་དེ་ནས་སྔོན་ལེགས་པའི་ཤེས་རབ་ཀྱི་ལྟ་ཚུལ་བཀོད་དེ་སོགས་ཡར་བྱང་དེ་མ་བྲིས་ཀྱི་ཕེབས་ཀྱི་འགྲིག་གི་འདུག་མ་དེ་བྱས་ཏེ་ག་རེ་ཟེར་ན་ཡལ་བ་ལྷ་རི་སྙིང་པོ་ནང་ཇོ་བོ་རྗེ་དང། ལེགས་པའི་ཤེས་རབ་དང་སྒྲོང་སྟོན་པ་ཁོང་ཚོ་གསུངས་པ་དེ་བཅུ་བཀོད་ཀྱི་ཨེ་ནས་ཇོ་བོ་རྗེ་ཀྱི་བཀའ་མདོ་ཕ་ཆོས་བུ་ཆོས་དེ་ཚོ་གསུངས་དེ་ཀོ་ལ་ཨེ་ནས་མ་བྲིས་དུས་རྟག་ཏུ་ཕེབས།

བ་ཇོ་རིན་པོ་ཏེ་དེ་ཚོ་ཆུ་ལས་སྦོང་བྱས་ནས་ནི་མ་འདྲེ་ཕྱི་ནང་ཚང་མ་ཐང་ཅིག་གྱོ་དགོ་རེད། དེ་ད་ལྟ་པན་ཆེན་ནང་རུ་པ་ཡ་ནི་མ་འདྲེ་ཕེ་བ་ལ་ཆུ་མི་འདུག་ཟེར་ཞེས་པར་བ་ལ་མ་འདྲེ་ཕེ་ཏེ་ཀུ་ལ་ཆུ་དགོ་ཡའི་རྒྱུ་ཚུལ་དེ་དེ་རེད་དྲི་བཟང་གྱི་ཁུ་བ་བ་ཇོ་ཀྱི་རིན་པོ་ལ་སོགས་པ་དེ་ཚོ་ཕྱི་ནང་ཚང་མ་ཐང་ཅིག་གྱོ་ནས་ཡ་ནི་ཚུན་པོ་དེ་ཚོ་ཡ་གང་ག་བས་དེ་འདྲ་བ་ཇོ་རིན་པོ་ཏེ་ཚོས་གྱོ་བྱས་ནས་ཚུན་པོ་དེ་ཁྲུ་ཁྲུ་ཚ་སོང་ནས་ཡ་ནི་དྲི་བཟང་གྱི་གྱོ་དེ་འདྲ་བྱས་པས་ཡིན་ན་ཡག་ཡོད་མི་རེད། མ་འདུས་ས་དེ་ཀོ་ལ་མ་འདུས་ས་ཁྱི་ཡིན་ན་ད་མ་འདུས་མ་ས་ཁྱི་ཉི་མ་ད་བར་ཅད་སོ་སོར་ཕེབས་པ་ཡིན་ན་དེ་འདྲ་བྱེད་ཐུག་མ་རེད་པ། བྱེད་ཐུག་མ་རེད། ཡིན་ནའི་མ་འདུས་ས་པ་དེ་འདྲ་ཉོན་ཚ་སོང་ན་ཡིད་ཀྱི་མི་ཆུང་མ་འདུས་ས་པ་ཀོ་ལ་དྲི་བཟང་དང་བ་སྦྱོར་རིང་པོ་དེ་ཚོ་གྱོན་ནོ་ཡག་ཡག་གྱོན། ཨ་འཇུ་མ་གྱོན་མ་ཐུབ་ན་དང་པོ་ཐེ་མ་ཅིག་གྱོན་བཞག་ན་འགྲིག་གི་གྱུར་པ། ཨ་དེ་འདྲ་བྱེད། ཨ་ནེ་མ་འདུས་ས་གཞི་དེ་གྱོན་པ་ཡིན་ན་ལྕགས་རི་མ་གྱོན་ན་ཡང་འགྲིག་གི་རེད།

ད་ནི་མ་འདྲེས་ས་སྐྱེས་དེ་འདྲ་ཡིན་པ་ཡིན་ན་དེ། དང་པོ། ལག་པ་གཡོན་པ་དེ་མ་འདྲེས་ཟིན་གྱི་རེད་བ་མ་འདྲེས་ཟིན་ཚེ་གོ་ལའི་སྟོང་པ་མེད་པ་ཅི་ཡིན་ཅི་མིན་ཅི་སྦྲུལ་དགྲ་ཅི་བློ་ཅི། སྦྲུལ་དགྲ་ཅི་བློ་ནི་ཟད་མ་ཐུབ་ལག་པ་སྟོང་པ་མ་འདྲེས་ནི་ཟད་རྒྱུ་ཡོད་མ་རེད་དེ་རྟེན་འབྲེལ་ཉིན་པ་འགྲིག་གི་རེད། སངས་རྒྱས་བསྟན་པ་མ་དག་གིས་གཞན་སྟོང་པ་དེ་འདྲ་ནི། དེ་འདྲ་ནི་ཅི་ཡས་ཀྱི་ལས་བསགས་ཀྱི་རེད། དེ་བསགས་ཡིན་ཅི་མིན་ཅི་ལག་པ་ནི་ཅི་ཟད་ནི་དེ་དང་མཉམ་དུ་བྱས་ནས་མ་འདྲེས་ཟིན།

ཚོད་བུ་ཉག་ང་བ་དང་ཚོད་བུ་སོ་བདུན་མ་སྲིང་སྦྱོར་བ། ཉག་ང་བ་སྲིད་ཀྱི་རེད་ཉག་སྲོང་བ་སྲིད་ཀྱི་རེད་དེ་གཉིས་ཁྱད་ཡོད་པར་གྱིས་པ་རེད། ཚོམ་བུ་སོ་བདུན་མ་སྲིང་ང་ཚོ་ནང་ཆོས་ད་ལྟ་འཕེལ་འགྲིག་གྱི་དེ་ཡིན་ན་འབྲུག་པ་ཆོས་རྗེ་ཕ་བྷེ་གྱིས་གསུང་བཞག་གྱི་དེ་རེད། འབྲུག་པ་ཆོས་རྗེ་ཕ་བྷེ་གྱིས་འབྲུག་པ་ཆོས་རྗེ་ཕ་བྷེ་ཡི་ཆ་ཤས་བྱས་བྱས་ནས་བྱུང་ཡང་དེ་ཧ་མ་རྒྱུད་ལས་བྱུང་བ་རེད་དེ་ཡང་ཁོང་དེ་རྒྱུད་ལས་བྱུང་བ་རེད། ད་ལྟ་རྗེ་བདག་ཉིད་ཆེན་པོ་གྱིས་མ་འདི་ས་དེ་ཡའི་བོད་ཀ་ཆོས་ལུགས་ལས་བྱུང་ནས་ས་དེ་ཡའི་དེ་ཡིན་ན། ཚོམ་བུ་ཉག་སོང་མ་སེང་ཡིན་ཏེ། མ་འབྲི་ཚོམ་བུ་ཉག་སོང་མ། ཉག་སོང་མ་སེང་ཡིན་ཏེ། རི་ར་དང་གླེང་གཞི་བྱས་པའི་སྔ་རི་བ། ཨ་ནེ་གླེང་ཁྲི་རྗེས་བཅད་པའི་སྔ་ཚོ་ལས་ག་ཟི་ཡིན་ན་སྤྱི་ཡོངས་བསྐུར་བ་དང། རྗེས་བཀོད་ལས་སྔ་རྗེས་ཚིག་བཀོད་ལས་བཅུ་སོང་ཡིན་སྤྱི་ཡོངས་བསྐུར་བ། ཚུལ་གསུམ་བཅད། ད་དེ་བཀོད་ལས་རྒྱ་སེ་ན་འདོད། རྒྱ་སེ་ན་འདོད་བཅད་དེ་བཀོད་ལས་ཉི་མ་ཟླ་བ་བཅད། ཨོ་དེ་མ་དོ་ཡོད་མ་རེད། ཚོམ་བུ་ཉག་སོང་མ་སེང་ཡིན་ཏེ་དེ་རེད། ཚོམ་བུ་ཉི་ཤུ་རྩ་སོང། ད་དེ་དགུ་ལ་དབུང་ཆེ་སེར་གྱི་ས་གཞི་དང། ཕྱི་ཡི་ལྕགས་རི་གཉིས་པོ་དེ་བྱ་བའི་ཡིན་ན་ནི་ཉི་ཤུ་རྩ་ལྔ་ཟེར། ཕྱི་ཡི་ལྕགས་རིར་ཡོད་རེད་དབུང་ཆེ་སེར་གྱི་ས་གཞིར་ཡོད་རེད་བ། དེ་ཡི་ས་ཚོམ་བུ་ཉེར་ལྔ་མ་ཟེར་གྱི་རེད་ཚོམ་བུ་ཉེར་གསུམ་མ་ཟེར་གྱི་རེད། དེ་ཡེ་རྡོར་གསང་འདུས་རྗེ་སོགས་ཀྱིས་སྒོ་ལ་བདག་བསྐྱེད་དེ་ནང་ལ་སྐུ་གདུང་བ། ཨོ་དེ། ཚོམ་བུ་ཉེར་གསུམ་བ་དེ་རྗེ་བདག་ཉིད་ཆེན་པོ་ཐུན་མོང་མ་ཡིན་པས་མ་འགྲེལ། རྗེ་རིན་པོ་ཆེ་རང་གི་ཉང་གཞི་དེ་ཞེས་པ་རེད་ལ

གདུགས་ཆེན་པོ་ཞུ་བོད་ཅེས་རིགས་བརྒྱའི་ལམ་སྔགས་ཀྱི་ཆས་ནི་ད་ལྟ་འཇམ་པོ་ཞུ་བོད་ཅེས་ཕྱག་དེ་དེ་འདྲ་ཕྱག་དེ་རུ་བ་བརྒྱ་གར་གྲོ་ཕྱེ་མང་པོ་ཅིག་དེ་བཞིན་དུ་མཛད་པར་གསུངས་པས་སོ། དེ་ཡང་ཡོ་བྱད་ཀྱིས་ཕོངས་ནས་མ་འབྱོར་པ་དང་ཡོ་བྱད་མཐོང་ཆོས་ཀྱི་དོ་བས་ཀོང་བུ་གྱི་སྣོད་བཅུ་མ་ནོར་ཅིག་དེ་ལྟར་བྱ་བ་ཡིན་གྱི་འབྱོར་པ་ཡོད་བཞིན་དུ་བློ་ཡིས་མི་ཐོངས་པར། དེ་ལྟར་བྱས་པ་དང་འབྱོར་པ་ཡོད་བཞིན་དུ་མཚོན་པའང་སྦྲུལ་ལས་བྱ་མི་ནུས་པར་བདོ་བས་ཕྱི་མ་གསུམ་ལས་བྱ་བ་ནི་རང་གིས་རང་བསླུ་བ་ཡིན། དགེ་བའི་བཤེས་གཉེན་པོ་ཏོ་བ་ཆེན་པོའི་ཞལ་ནས།

ར་འབྱོར་པ་ཡིན་ན་ཚོམ་བུ་བཀོད་ཡ་དེ་ལ་རིན་པོ་ཆེ་ཚོམ་བུ་དེ་འདྲ་བཀོད་དགོས་རེད། དེ་མ་འབྱོར་པ་ཡིན་ན་དུང། དུང་ཆུང་ཆུང་དེ་འདྲ། ཨ་མ་ང་ལ་སོང་རྔོག་ལེགས་པའི་ཤེས་རབ་ཀྱི་མཎྜལ་དུ་དུང་ཆུང་ཆུང་རེད་བ་དུང་ཆུང་ཆུང་ཡ་ས་ཅན་དུང་ཆུང་ཆུང་ཆུང་ཆུང་དེ་འདྲ་ཡ་ས་ནས་ཚོམ་བུ་བཟོས་རེད་བ་ཨ་ནི་འགྲོན་བུ། སོགས་དང། ཨ་ནི་འབྲུ་བསྲེས་པའམ་ཟེར། མ་མཐའ་ཡང་འབྲུ་གཙང་མ་དགོས། ཡང་གང་ལྟར། ཡོ་བྱད་ཀྱིས་ཕོངས་པ་སོགས་ཀྱིས། འབྲུ་མ་འབྱོར་ན། དཀར་གོང་གི་ཕྱེ་མས་ཀྱང་རུང་གསུངས། བཀའ་གོང་གི་ཆུ་མིག་སྲིང་དུ་གདུགས་དཀར་པོ་དེ་འདྲ་གྱི་ཕྱི་མ་བདག་ཅག་གིས་དེ་ཚོའི་བསྒྲིགས་རེད་གསུང་གི་ཡོད། དེ་ནས་སྒྲ་ལས་སྣང་ཆ་ཆེན་མ་འབྲི་བྱེད་ཆོ་ག་ལས། བ་ཡི་ལྕི་བ་ཆུ་གཅིག་འབྱིན་པ་སྟེ། ལེགས་པ་སྙོམས་པར་སྤྱད་པ་ཚུལ་ཁྲིམས་སོ། གསེར་དང་འབྲུམ་བུ་བསྲེ་བའི་བཟོད་པ་ཡིས། བྱ་བ་མི་བསྐྱོད་ཤུགས་རང། དེ་ཤུས་བརྩོན་འགྲུས་ཏེ། དེ་ལ་སྐྱེ་གཅིག་བསྲེས་ནས་གཅིག་བྱེད་པ་གསང་མཐིལ་ཤེས་རབ་མེ་རོ་མུ་བསྲེ་བའོ། ཐུབ་པའི་མཎྜལ་བྱས། ཐུབ་པའི་མཎྜལ་བྱས་པ་ཡིས་ཕ་རོལ་ཕྱིན་པ་དེ་དྲུག་ཐོབ་སེ། འང་བ་ཡི་ལྕི་བ་སེང་དེ་ནི་སྦྱིན་པ་རེད་སེ་བ་ཡི་ལྕི་བ་སེང་དེ་ང་ཚོ་དེ་རེད་བ། བ་སྦྱོར་རིང་པོ་སེང་དེ། འོ་དེ་ཡི་ཆུ་ཐོག་བྱེད་པ་དེ་ནི་སྦྱིན་པའི་ཕར་ཕྱིན་མཚོན་གྱི་རེད་སེ། ལེགས་པར་སྙོམས་པར་བྱེད་པ་དེ་ཚུལ་ཁྲིམས་ཕར་ཕྱིན་མཚོན་པ་རེད་སེ། སྲིན་དང་གྲོག་སྦུར།

གསུམ་པོ་ཉག་སོགས་ནི་གླིང་བཞི་གླིང་ཕྲན་བརྒྱད་རི་ཁྱེར་བདུན་སྟེང་ཆེན་པོ། ཉི་ཟླ་གཉིས་བརྒྱ་རི་རབ་ཉག་སོག་མོ། མ་འབྲི་ཚོང་པོ་ཡི་ཉག་སོག་མོ། ཇི་ལྟར་སྦས་པའི་ཚུལ་ནི་སྦས་མཛེས་བུ་པའི་ཨང་ཧོང་བཞི་པ། ཕྱི་གསེར་གྱི་ས་གཞི་དང་སྦས་མཛེས་རི་ཁྱེར་ཨང་ཧོང་བཞི་པའི་ཕྱི་ལྕགས་རི་མི་ཆོས་དྲི་བཟང་དང་བཅས་པ་བདུད་རྩི་ལྔ་འབབ་པས་ཚོང་པོ་དབུས་སུ་བཀུག་ཅིག། ཚོང་པོ་དབུས་སུ་བཀུག་ཟིན་ཏེ་རིའི་རྒྱབ་པར་རོལ་ཏེ་རི་བ། རིའི་རྒྱབ་པར་རོལ་ཏེ།

ཨོང་རོང་རྫོང་པ་དེ་པགས་གཡའ་ནག་མ་ཞེས་པའི་ལྷོ་རུ་རྫོང་བུ་ལས་ནུས་མཐུ་དགོས་ཀྱི་ཨོང་ལོང་ཨ་བར་དགོས་གཡའ་རྩ་གཡའ་ནག་མ་ཞེས་པའི་ནུས་བག་ལོང་ཅོག་བྱང་མཐུ་དགོས་ཀྱི་ཨོང་བ་ཨོ་ལྟར་སྐུ་ར་བ་ནག་མ་ཞེས་པའི་བྱང་འདྲ་མིན་གཉིས་དང་ཤར་གྱི་གཡོ་ཡུལ་མཐུ་དགོས་ཀྱི་ཨོང་ཡུལ་ཨོ་བ་དེ་པགས་གཡའ་ནག་མ་ཞེས་པ་ལས་གཉིས་ཀྱི་ལུས་དང་ལུས་བག་སའི་ཨོ་ལྟོ་ལས་གཉིས་གཉིས་ལ་དགོས་ཏེ། ལྷོ་ཡི་གཡོ་ཡུལ་གཉིས་སུ་དགོས་ཀྱི་ཨོང་རོང་ཨོ་བ་སྡེ་པ་ཡ། ན་མ་ཞེས་པ་ལས་གཉིས་ཀྱི་སྔགས་ཡོན་དང་སྔགས་ཡོན་བཞི་ནོན་ཅིག་གཡོ་ཡོད་གཉིས་སུ་འགུར་ཅིག། དབང་ལུང་ཨུ་པ་དེ་པ་ཡ་ན་མ་ཞེས་པ་ལས་གཉིས་ཀྱི་ཡོན་འབྲེལ་དུ་ལོངས་སྤྱོད་བསྒྲུབ། བྱང་གི་གཡོ་ཡོད་གཉིས་སུ་བསྐུལ་ཞིག་དབང་ཝུ་ཨ་ཨུ་པ་དེ་པ་ཡ་ན་མ་ཞེས་པ་ལས་གཉིས་ཀྱི་སྒྲ་མེད་གཉིས་དང་སྒྲ་མེད་གཉིས་སུ་བཟླ་དེ་ནས་གླིང་གི་ནང་གི་ཤར་དུ་བསྐུལ་ཅིག། དབང་ཡོད་དགའ་མཛའ་ར་ན། ཡ་ན་མ་ཞེས་པ་ལྷུན་པོ་རིན་པོ་ཆེ་སྲས་དེ་ཡིན་པ་རེད། ན་མ་ཞེས་པས་ལྷུན་པོ་རིན་པོ་ཆེ་དང། གཙོ་བོར་སྒོ་ཆེན་དབང་གྲོང་སྤུ་རུ་ཁ་ར་ན་ཡ་ན་མ་ཞེས་པའི་ཕྱི་མཐར་རིན་པོ་ཆེ་དང། ནུབ་ཏུ་སྒོ་ཆེན་དབང་ལུང་ཨ་ཤོ་ར་ར་ན་ཡ་ན་མ་ཞེས་པ་རྟ་མཆོག་རིན་པོ་ཆེ་དང་བྱང་དུ་སྒོ་ཆེན་དབང་བྷ་ཏེ་ར་ན་ཡ་ན་མ་ཞེས་པའི་བཙུན་མོ་རིན་པོ་ཆེ་དང། ཤར་ལྷོ་སྒོ་ཆེན་དབང་ཡོ་ཁ་མཁའ་ར་ན་ཡ་མ་ཞེས་པའི་དམངས་པ་རིན་པོ་ཆེ་དང་ལྷོ་སྣོད་དུ་སྒོ་ཆེན་དབང་རོང་ཙཱ་ཏྲ་ར་ན་ཡ་མ་ཞེས་པའི་འཁོར་ལོ་རིན་པོ་ཆེ་དང་ནུབ་བྱང་དུ་སྒོ་ཆེན་དབང་ལུང་མ་ནི་ར་ན་ཡ་ན་མ་ཞེས་པས་ནོར་བུ་རིན་པོ་ཆེ་དང་བྱང་ཤར་དུ་འགོད་ཅིང་ཨོཾ་བཾ་མ་ཧཱ་ནི་དྷི་རཏྣ་ཡ་ན་མ་ཞེས་པས་གཏེར་ཆེན་པོ་དང་ནང་གི་ཤར་དུ་འགོད་ཅིང་ཨོཾ་སཱུརྱ་ཡ་ན་མ་ཞེས་པས་ཉི་མ། ནང་གི་ནུབ་ཏུ་འགོད་ཅིང་ཨོཾ་ཙནྡྲ་ཡ་ན་མ་ཞེས་པས་ཟླ་བ་རྣམས་སོ་སོ་ཡི་རྣམ་པ་ཇི་བཞིན་གསལ་བཏབ་ལ་དཀོན་བཟོ་ཆོས་འཕེལ་ཡིག་ཏྲི་ཏི་མི་ཤེས་རིན་པོ་ཆེ་སྣ་ཚོགས་ཀྱིས་བཀང་བ་དཀོན་བཟོ་ཆོས་འཕེལ་ཡིག་ཏྲི་བཙོང།

རིན་ཆེན་བདུན་དང་ཉེ་བའི་རིན་ཆེན་སོགས་ཀུན་དགའ་སྐྱེད་པའི་སྣོད་བཅུད་ཕུན་སུམ་ཚོགས། ལྷ་མིའི་ལོངས་སྤྱོད་འདོད་དགུའི་གཏེར་ཆེན་པོ་དད་པས་དང་བའི་སེམས་ཀྱིས་ཕུལ་བྱུང་ཞིང་གི་མཆོག་སྐྱབས་མགོན་ཐུགས་རྗེའི་གཏེར་ལ་དབུལ་བར་བགྱི་ཞེས་བརྗོད་དེ། བླ་མ་ལྷ་ཚོགས་རྣམས་ལ་འབུལ་བའི་མོས་པ་བྱའོ། བླ་མ་མཆོད་པའི་ཆོ་ག། ཚིགས་བཅད་རྐྱང་པ་བྱས་ཚུལ། རྔམ་པས་རྒྱས་པར་བྱེད་པ་དེ་ལྟར་མ་བརྗོད་ཀྱང་ཚིགས་བཅད་དེ་ཡི་སྐབས་སུ་ཚོམ་བུ་འགོད་ལུགས་དེ་ལྟར་བྱའོ། བྱེ་བ་ཕྲག་བརྒྱ་རྐྱང་བཅུ་བཟླས་པ་ཡིས་ནི་ཚོམ་བུ་དེ་དག་གི་ནོར་བཞི་བྱིན་བཀུག། ད་བྱེ་བ་ཕྲག་བརྒྱ་ཟེར་དེ་དམིགས་པ་བྱེད་རེ་བ།

འོག་གཞི་རླུང་གི་དཀྱིལ་འཁོར་ཆེན་པོ་གཅིག་གི་སྟེང་དུ་ཆུ་ཡི་དཀྱིལ་འཁོར་དེ་ཡི་སྟེང་དུ་གསེར་གྱི་ས་གཞི་གསེར་གྱི་ས་གཞི་ཡི་སྟེང་དུ་གླིང་བཞི་པར་རང་རང་གི་རྒྱ་མཚོ་རེ་རེ་དེའི་གླིང་བཞི་གླིང་ཕྲན་བརྒྱད་དབུས་སུ་གསེར་གྱི་རི་བདུན་དང། རོལ་མཚོ་བདུན་ཟུང་སྤེལ་མར་བསྐོར་བའི་དབུས་ན་རི་རབ་གྲུ་བཞི་པ། ཕྱེད་རྒྱ་མཚོའི་སྨད་དང་ཕྱེད་རྒྱ་མཚོ་ལས། གནམ་དུ་འཕགས་པ་རིན་པོ་ཆེ་སྣ་བཞིའི་རང་བཞིན་ཅན། བང་རིམ་བཞི་ལ་སྣོད་བཅུད་ལག་ན་གཞུང་མཐོང།

སྟོང་གསུམ་པ་ཞིག་བཤད་དེ་དེ་ལ་གླིང་བཞི་རི་རབ་དང་བཅས་པ་བྱེ་བ་ཕྲག་བརྒྱ་རེ་ཡོད་དོ། བྱེ་བ་ཕྲག་བརྒྱ་ཚིག་དེའི་འོག་ཏུ་གསུངས་རྒྱུར་དེ་ཐམས་ཅད་མཎྜལ་གྱི་སྟེང་དུ་བླངས་ནས། བློས་བླངས་ནས་འབུལ་བ་ཡིན་ལ། དེ་ཐམས་ཅད་ནི་མཎྜལ་གྱི་སྟེང་དུ་ཤོང་ཡོད་གསུངས་བསམ་བློ་བྱས་མཎྜལ་གྱི་སྟེང་དུ་ཡོད་གསུངས་བསམ་བློ་བྱས། མཎྜལ་དེ་ཆེར་མ་འགྲོ་བ། བྱེ་བ་ཕྲག་བརྒྱ་དེ་ཆུང་རུ་མ་འགྲོ་བ། ཆེ་ཆུང་དེ་ད་ག་རང་བདེ་བདེ་སྐད་དེ་ལ་ཡང་མཎྜལ་གྱི་སྟེང་དུ་ཤོང་གི་རེད་པས་ཟེར་ན་དེ་ཤོང་གི་རེད། ཏན་ཏན་ཤོང་གི་རེད། དེ་འདྲ་ཤོང་ཡག་ཅིག་བསམ་བློ་བཏང་བྱས་འབུལ་གྱི་ཡོད་པ་རེད།

སངས་རྒྱས་ཀྱི་ཡས་ནི་སངས་རྒྱས་ཞིང་གང་དུ་སངས་རྒྱས་སྲས་དང་བཅས་པ་ཚང་མ་ཐམས་ཅད་རྡུལ་ཕྲ་རབ་གཅིག་གི་སྟེང་དུ་ཤོང་གི་རེད། དེ་ཟུང་འཇུག་གི་ཡོན་ཏན་ཟེར་གྱི་རེད་ཟུང་འཇུག་གི་གོ་འཕང་ཟེར་མཁན་ཐོབ་ཚར་སོང་ན་དེ་འདྲ་ཆགས་རེད་ག་རེ་ཟེར་ན་སྐུ་ཐུགས་གཉིས་པོ་དེ་ཟུང་འཇུག་སྤྱི་རེད་བ་སྐུ་ཐུགས་ཟུང་འཇུག་ཡིན་ཙ་ན་ཐུགས་ག་པར་ཁྱབ་ས་དེ་སྐུས་ཁྱབ་དགོས་རེད་སྐུ་ག་པར་ཁྱབ་ས་དེ་ཐུགས་ཁྱབ་དགོས་རེད། ས། འཇིག་རྟེན་གྱི་ཁམས་ཚང་མ་ཐམས་ཅད་སངས་རྒྱས་ཀྱི་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་གཅིག་གི་སྟེང་དུ་གང་ག་ཁྱབ་དགོས་རེད་པ། བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་གཅིག་པུ་དེ། ཤེས་བྱ་ཐམས་ཅད་གང་ག་ལ་ཁྱབ་དགོས་རེད་པས་འོ་ན་དེ་ཁྱབ་བསྡད་ཡོད་རེད། ཁྱབ་བསྡད་ཡོད་རེད། ས་ང་ཚོ་མཎྜལ་ལས་གསུམ་སྟོང་གི་ནི་མཎྜལ་དེ་ཡི་སྟེང་དུ་བྱེ་བ་ཕྲག་བརྒྱ་ཚང་མ་ཐམས་ཅད་ཡོད་བསམ་སོ་སྒྲུབ་བྱེད་རིའི་རྒྱལ་པོ་རི་རབ་བཀོད་དུས་དཀྱིལ་ལ་རིའི་རྒྱལ་པོ་རི་རབ་རང་ཡིན་བསམ་སོ་སྒྲུབ་བྱེད།

ཨ་མ་ཡིད་ཀྱི་དགྲ་བགེགས་ལ་སོགས་པ་དེ་ཚོ་གནས་བཞི་པོ་དེ་གནས་འདིར། གང་ལས་ཡར་བསྡུས་ཏེ་བསྐྱེད་དེ། བང་རི་བཞི་ཡོད་རོ། བང་རི་བཞི་ཡི་ནང་ནས། དང་པོ་དེ་སྣོད་བཅུད་ལག་ན་གཞུང་མཐོང་སེང་གེ་དེ་གནས། རྟ་ནག་སེང་གེ་དེ་དང། ད་ལྟ་དེ་རྣམས་ལ་ཅི་ཟེར་ཟེར་དུ་འོང་སྟེ། རྟ་སྨྱོན་སེང་གེ་དེ་བསྐྱེད། ཁྲི་ཐོགས་སེང་གེ་དེ་བསྐྱེད། རྒྱ་ཆེ་རི་བཞི་སེང་གེ།

དེའི་འོག་ཏུ་ནི་རྒྱལ་ཆེན་རིགས་བཞིའི་འོག་ཏུ་ནི་རྟག་མྱོས་ཟེར་མཁན་དེ་ཡོད་འདུག། རྟག་མྱོས་ཀྱི་འོག་ཏུ་ནི་ཕྲེང་ཐོགས་ཟེར་མཁན་དེ་རེད། ཕྲེང་ཐོགས་ཀྱི་འོག་ཏུ་ལ་གནོད་སྦྱིན་ལག་ན་གཞོང་ཐོགས་ཟེར་མཁན་དེ་རེད། ཨོ་ཁོ་ཚོ་དྲང་དེ་ག་རེ་ཟེར་ན་གནོད་སྦྱིན་ལག་ན་གཞོང་ཐོགས་ཟེར་མཁན་དེ་གཞོང་པ་ཁྱེར་ནས་ལག་པ་ན་གཞོང་པ་ཁྱེར་འདུག་གོ། ག་རེ་ཟེར་ན་རི་ཡི་རྒྱལ་པོ་རི་རབ། རྩ་རྩ་དེ་ཡོད་པའི་ས་རྒྱ་མཚོ་ཡི་ཆུ་དེ་དེ་ནང་ལོགས་ལ་འཛུལ་འོང་གོ་ཁོང་ཚོའི་ཁང་པ། རྩ། གཞོང་པ་ཁྱེར་ཏེ་ནི་རྒྱ་མཚོའི་ཆུ་ནང་ཤོར་འོང་གོ། མ་ཤོར་ན་ནང་ཡི་ཁྱིམ་ནང་ལ་ཆུ་སླེབས་འོང་གོ།

མ་ཟད་སྐྱོན་བརྗོད་ལས་ས་གཞི་ལྟ་བའི་དཔེ་གཅིག་བྱོས་པ་དེ་མི་མཐོང་ཡིད་འོང་སེམས་དབང་སྒྲོན་འབར་གྱི་གཞལ་མེད་ཁང་བཟང། འདོད་ཡོན་ཡིད་འོང་སྡེ། མི་ཏྲས་རིན་ཆེན་སྐྱེས་ཆུང་འཛིན་འབར་བས་དཔའ་ཡུལ་ནམ་མཁའ་སྐྱེས་ཆུང་དེ་དག་གི་ཐུགས་རྗེ་རང་བཞིན་ཅི་ལ་འོས་པར་བརྗོད་ཞེས་གསུངས་པ་ལྟར་ནམ་མཁའ་མཐའ་ཀླས་པའི་འཇིག་རྟེན་ཐམས་ཅད་ཀྱང་བློས་བླངས་ནས་མཎྜལ་གྱི་སྟེང་དུ་བཀོད་དེ་འབུལ་བ་ཡིན་ནོ། རིན་པོ་ཆེ་བདུན་ནི་འཁོར་ལོ་རིན་པོ་ཆེ་ནོར་བུ་རིན་པོ་ཆེ་བཙུན་མོ་རིན་པོ་ཆེ་བློན་པོ་རིན་པོ་ཆེ་གླང་པོ་རིན་པོ་ཆེ་རྟ་མཆོག་རིན་པོ་ཆེ་ཁྱིམ་བདག་རིན་པོ་ཆེ་རྣམས་སོ། དེ་ལ་འཁོར་ལོ་རིན་པོ་ཆེ་ནི།

གྲོང་ཆོག་འགྲོ་ས་ཀྱི་སྦྱིན་བདག་དེ་ལ་ཕན་ཡོན་ཡོད་པ། གཉིས་ཀ་ཡི་ཕན་ཡོན་མཉམ་དུ་ཡོང་གི་རེད། ངས་མཎྜལ་དེ་རྩ་ནས་མ་སྐྱེས་ཚེ་ཕ་ཕ་དེ་ཡི་ཁྱིམ་གྱི་ཁྱི་ཆེ་འགྲོ། ཨ་དེ། དེའི་ཕྱིར། ད་འཁོར་ལོ་རིན་པོ་ཆེ་ཟེར་མཁན་དེ་ག་འདྲ་ཅིག་དགོས་རེད་ཟེར་ན།

དཔག་ཚད་འབུམ་གྱི་ལམ་ཉི་མ་གཅིག་གིས་བགྲོད་པ། འཁོར་ལོ་དེ་ཡི་མཐུས། འཁོར་ལོས་སྒྱུར་རྒྱལ་དཔུང་ཚོགས་ཡན་ལག་བཞི་དང་བཅས་པ་གླིང་བཞི་དང་རྒྱལ་ཆེན་བཞི་ཡི་ལྷ་གནས་རྣམས་སུ་ཡང་འགྲོ་བར་བྱེད་པ། དེ་འདྲ་འགྲོ་ཐུབ་ཀྱི་ཡོད་ཟེར། གང་བསམ་པ་ཐམས་ཅད་འཁོར་ལོ་དེ་ཡི་མཐུས་གྲུབ་པ་ཞིག་གོ། འཁོར་ལོ་དེ་ཡི་མཐུ་ལ་བརྟེན་ནས་ནི་འཁོར་ལོས་སྒྱུར་རྒྱལ་དཔུང་དམག་དཔུང་ཡན་ལག་དང་བཅས་པ་གང་འགྲོ་ཐུབ་བོ། ནོར་བུ་རིན་པོ་ཆེ་ནི་རྒྱུ་བཻ་ཌཱུརྱ་ལས་གྲུབ་པ།